ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཞི་རེས་གཟའ་ཟླ་བའི་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གུས་པདྨ་དངོས་གྲུབ་བཅས་ཐུན་མོང་ནས་ཐོག་མར་ང་ཚོས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་གཅིག་དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་བ་ཡིན། ཐེངས་འདིའི་ལས་རིམ་ཁག་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྲོས་ཚོགས་འཐུས་མི་སྐུ་ཞབས་ཨ་ཐ་ཝཱ་ལི་ལགས་སུ་མཇལ་ཁ་གནང་བའི་སྐོར་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་གོང་ས་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་ནས་ཐོན་པ་སྐབས་དང་པོའི་འབུམ་རམས་པ་སློབ་ཐོན་པ་བདུན་ལ་གོང་ས་མཆོག་གིས་ཐུགས་དགྱེས་ཚོར་ཆེན་པོའི་སྒོ་ནས་མཇལ་ཁ་གནང་བའི་སྐོར་དང། དེ་ནས་ཡང་བོད་འདི་ནམ་ཡང་མ་བརྗེད་ཞེས་པའི་མིང་བྱང་འོག་བོད་དོན་ཆེད་རྐང་འཁོར་སྐོར་བསྐྱོད་ཀྱི་ལས་འགུལ་བ་འཇམ་དབྱངས་བསྟན་འཛིན་ལགས་ནས་ལས་འགུལ་ཐེངས་གཉིས་པ་དེ་བེ་ལ་ཀོ་བི་ནས་རྒྱ་གར་རྒྱལ་ས་ལྡི་ལིའི་བར་སྤེལ་གནང་བཞིན་ཡོད་པའི་སྐོར། དང། དེ་ནས་ང་ཚོའི་དམིགས་བསལ་བཅར་འདྲིའི་ལེ་ཚན་དང་མཇུག་ཏུ་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཐེངས་འདིའི་གསར་འགྱུར་སྙན་སྒྲོན་མ་ཞུས་གོང་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས་རམ་དཱས་ཨ་ཐ་ཝཱ་ལི་ལགས་སུ་མཇལ་ཁ་བསྩལ་གནང་བའི་སྐོར། འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་གཤམ་ལ་གསན་གནང་གི་རེད། འདི་ཚེས་བཞི་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Athavali Ramdas ལགས་སུ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྐྱངས་ཡོད་ཅིང། མཇལ་ཁ་གྲུབ་མཚམས་སུ་སྐུ་ཞབས Ramdas Athavali ལགས་སུ་གསར་འགོད་པས་མཇལ་ཁའི་སྐོར་བཀའ་འདྲི་ཞུས་པ།
Dalai Lama ji, he is also very great Buddhist leader, Buddhist.
ྋགོང་ས་ཏཱ་ལའི་བླ་མ་མཆོག་ནི་འཛམ་གླིང་སྟེང་ཆེས་བཀུར་དུ་འོས་པའི་ནང་པའི་དབུ་ཁྲིད་དང་ནང་པ་རླབས་ཆེན་ཞིག་རེད། ྋགོང་ས་མཆོག་བོད་ནས་བྲོས་བྱོལ་དུ་ཕེབས་ནས་རྒྱ་གར་ཧི་མ་ཅལ་མངའ་སྡེའི་ནང་རྡ་རམ་ས་ལར་བཞུགས་ཀྱི་ཡོད་དུས་རྒྱ་གར་གཞུང་ཙམ་མ་ཟད་མི་མང་ཡོངས་ནས ྋགོང་ས་མཆོག་ལ་རྒྱབ་སྐྱོར་གནང་གི་ཡོད། དེ་རིང ྋགོང་ས་མཆོག་ལ་མཇལ་ཁ་ཞུས་པའི་སྐབས ྋམགོན་པོ་གང་ཉིད་མཆོག་ནས་འཛམ་གླིང་ནང་ཞི་བདེ་ནི་མེད་དུ་མི་རུང་བ་ཞིག་ཡིན་སྐོར་བཀའ་བསྩལ་བ་དང་སྦྲགས། འགྲོ་བ་མིའི་གཅིག་གྱུར་གྱི་འདུ་ཤེས་དང་ཆོས་ལུགས་འཆམ་མཐུན་དགོས་པའི་སྐོར་བཀའ་བསྩལ་སོང་ཞེས་དང། ནང་ཆོས་ནི་རྒྱ་གར་ནས་དར་བ་ཞིག་ཡིན་དུས་མགོན་པོ་གང་ཉིད་མཆོག་རྒྱ་གར་ལ་ཐུགས་ཉེ་པོ་ཡོད་ཅེས་དང། མགོན་པོ་གང་ཉིད་མཆོག་ནི་རྒྱ་གར་བ་ཞིག་ཡིན་ཞེས་བཀའ་བསྩལ་བའི་སྐོར་འགྲེལ་བརྗོད་གནང་བྱུང། སྐུ་ཞབས་རམ་དཱས་ཨ་ཐ་ཝཱ་ལི་ལགས་ནི་རྒྱ་གར་གྲོས་ཚོགས་གོང་མའི་འཐུས་མི་ཞིག་ཡིན་འདུག་ཅིང། ཁོང་ནི་རྒྱ་གར་སྤྱི་མང་ཆབ་སྲིད་ཚོགས་པ་ཀ་ཡི་ཚོགས་གཙོའི་ལས་འགན་བཞེས་མུས་དང་ཆབ་སྲིད་ཚོགས་པ་དེའི་དམིགས་ཡུལ་ནི་ཌོག་ཊར་བྷི་ཨར་ཨམ་བྷེད་ཀར་ལགས་ཀྱི་ལངས་ཕྱོགས་རྒྱུན་སྐྱོང་བྱ་རྒྱུ་དང་རིགས་དམའ་བའི་མི་རིགས་ཀྱི་བདེ་དོན་ལ་རྒྱབ་སྐྱོར་གནང་རྒྱུ་དེ་ཆགས་ཀྱི་འདུག་དེ་རིང་སྐུ་ཞབས་རམ་དཱས་ཨ་ཐ་བྷ་ལི་ལགས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཇལ་ཁ་ཞུས་པའི་རྒྱུ་མཚན་གཙོ་བོ་ནི། རྒྱ་གར་མངའ་སྡེ Maharashtra ཡི་གྲོང་ཁྱེར Mumbai ནང་རིང་མིན་ཕྱི་ཟླ་བཅུ་གཉིས་ཚེས་བཅུ་དྲུག་ཉིན་ཌོག་ཊར་བྷི་ཨར་ཨམ་བྷེད་ཀ་དང་འབྲེལ་བའི་མཛད་སྒོ་ཞིག་གི་སྟེང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཚོགས་མགོན་དུ་གདན་འདྲེན་ཞུ་ཆེད་ཡོང་བ་ཡིན། ཌོག་ཊར་བྷི་ཨར་ཨམ་བྷེད་ཀར་ལགས་ནི་རྒྱ་གར་ནང་རིགས་དམའ་བའི་མི་རིགས་ཀྱི་འགོ་ཁྲིད་ཙམ་མ་ཟད་རྒྱ་གར་རྒྱལ་ཡོངས་ཀྱི་འགོ་ཁྲིད་གལ་ཆེ་ཞིག་ལ་ངོས་འཛིན་གནང་གི་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ཟླ་བ་བཅུ་པའི་ཚེས་བཅུ་བཞི་ཉིན་ཌོག་ཊར་བྷི་ཨར་ཨམ་བྷེད་ཀར་ལགས་ནང་པར་གྱུར་རྗེས་ལོ་དེའི་སྤྱི་ཟླ་བཅུ་གཉིས་ཚེས་བཅུ་དྲུག་ཉིན་མུམ་བྷེ་ནང་ཚོགས་འདུ་ཆེན་པོ་ཞིག་བསྐོང་ཚོགས་གནང་གཏན་འཁེལ་ཡང་ལོ་དེའི་སྤྱི་ཟླ་བཅུ་གཉིས་ཚེས་དྲུག་ཉིན་ཁོང་འདས་གྲོངས་སུ་གྱུར་ཡོད་པ་རེད། ཡོང་རྒྱུ་བསྡད་པའི་ཚོགས་འདུ་དེའི་སྟེང་མི་འབུམ་གཉིས་ནས་གསུམ་ཙམ་ཞིག་མཉམ་ཞུགས་གནང་གི་ཡོད་ཅེས་འགྲེལ་བརྗོད་གནང་བྱུང། གཞི་རྩའི་སྐུ་ཞབས་རམ་དཱས་ཨ་ཐ་བྷ་ལི་ལགས་ནི་བོད་དོན་ལ་ཡུན་རིང་ནས་རྒྱབ་སྐྱོར་གནང་མཁན་ཞིག་དང། དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རྒྱ་གར་ནང་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ནས་རྒྱ་གར་གྲོས་ཚོགས་འཐུས་མི་རྣམས་ལ་ཡི་གེ་བཏང་སྟེ་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་གོ་སྒྲིག་ཞུས་པའི་དགུང་ཚིགས་ལ་མཉམ་ཞུགས་མ་གནང་བའི་རེ་སྐུལ་ཞུས་སྐབས་སྐུ་ཞབས་རམ་དཱས་ཨ་ཐ་བྷ་ལི་ལགས་ནས་གསར་འགྱུར་བརྒྱུད་ལམ་ཁག་ཏུ་བོད་དོན་བདེན་མཐའ་སེལ་བའི་ཡིད་ཆེས་ཡོད་ཅེས་བཤད་ཡོད་པ་རེད། བཞུགས་སྒར་དྷརམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།
ཐེངས་འདིའི་གསར་འགྱུར་གུས་མོ་དབྱངས་སྒྲོན་ནས་སྙན་སྒྲོན་ཞུ་བ་ཡིན་ཕྱི་ཟླ་བཅུ་གཉིས་པའི་ཚེས་བཞི་ཉིན་རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་དང་མཐའ་ཡས་རྡོ་རྗེ་རྣམ་གཉིས་ཀྱིས་ཟུང་འབྲེལ་གྱི་ཐོག་ནས་ཀུན་གཟིགས་ཞྭ་དམར་རིན་པོ་ཆེའི་ཡང་སྲིད་ངོས་འཛིན་དང་འབྲེལ་བའི་ཐུན་མོང་གི་གསལ་བསྒྲགས་ཤིག་སྤེལ་གནང་འདུག།

ཀཾ་ཚང་བཀའ་བརྒྱུད་གསེར་ཕྲེང་དུ་བཞུགས་ཤིང་བསྟན་པ་སྤྱི་དང་བྱེ་བྲག་ལ་བཀའ་དྲིན་ཤིན་ཏུ་ཆེ་བ་ཞིག་ཡིན་མོད་ཞྭ་དམར་བཅུ་པ་ཆོས་གྲུབ་རྒྱ་མཚོ་སྐུ་གཤེགས་པ་ནས་བཟུང་ལོ་ངོ་བརྒྱ་དང་བདུན་ཅུ་ལྷག་ཙམ་གྱི་རིང་ལ་ཞྭ་དམར་གྱི་ཡང་སྲིད་ངོས་འཛིན་དང་ཁྲི་གསོལ་ཞུ་མི་ཆོག་པ་བྱུང་བ་དེ་ནི་བསྟན་པ་ལ་གོད་ཆག་དང་སློབ། རྒྱུད་ཀྱི་སྟོང་ཆ་གསབ་ཐབས་བྲལ་བ་ཞིག་ཡིན་པའི་སྐོར་གསལ་འདོན་གནང་འདུག། ཡང་རྒྱལ་མཆོག་ཀརྨ་སྐུ་ཕྲེང་བཅུ་དྲུག་པ་ཆེན་པོས་ཀུན་གཟིགས་ཞྭ་དམར་མི་ཕམ་ཆོས་བློ་གྲོས་མཆོག་ངོས་འཛིན་དང་ཁྲི་གསོལ་བཀའ་དྲིན་ཤིན་ཏུ་ཆེ་བར་མཛད་གནང་ཡོད་པ་རེད་འདུག་ཀྱང་གདུལ་བྱའི་བསོད་ནམས་ཀྱིས་མ་ཆུན་པས་རྒྱལ་མཆོག་བཅུ་དྲུག་པ་ཆེན་པོ་དགོངས་པ་གཞན་དོན་དུ་ཕྱོགས་སྔ་ཞིང་ཀུན་གཟིགས་ཞྭ་དམར་རིན་པོ་ཆེ་ཡང་ཀཾ་ཚང་ནང་ཁུལ་ཟང་ཟིང་དུ་གྱུར་བའི་སྣང་ཚུལ་ཞི་འཇམ་མ་བྱུང་བའི་གོང་དུ་ཞི་བར་སྐུ་གཤེགས་པ་ནི་བློ་ཕམ་གྱི་ཡུལ་དུ་གྱུར་ཡོད། འོན་ཀྱང་ཞྭ་དམར་ན་རིམ་གྱི་མཛད་པ་ཕྱག་རྗེས་དང་རྒྱལ་མཆོག་བཅུ་དྲུག་པས་སླར་ཡང་ངོས་འཛིན་གནང་ཚུལ་སོགས་ཕྱོགས་གང་ས་ནས་བལྟས་ཀྱང་རྗེ་ཞྭ་དམར་བའི་ཡང་སྲིད་མུ་མཐུད་ངོས་འཛིན་རྒྱུ་དེ་ང་ཚོའི་འོས་འགན་ཞིག་ཏུ་མཐོང་ལ་དེ་ལ་ཡང་འཁྲུལ་པ་མེད་པ་དང་རྩོད་པ་དང་བྲལ་བ་ཞིག་ངོས་འཛིན་ཐུབ་ཚེ་ཀཾ་ཚང་གཅིག་སྒྲིལ་ཡོང་བ་ལ་ཡང་ཕན་རླབས་ཆེ་ཆེར་ཡོང་རྒྱུར་བརྟེན་ངོས་གཉིས་ཀྱིས་རང་སྐལ་དུ་བབས་པའི་འགན་འཁྲི། དེ་ཉིད་ཕྲག་ཏུ་བླངས་ནས་དཀའ་ངལ་དུ་མ་ཁྱད་བསད་ཀྱིས་ཕན་ཚུན་མཇལ་འཕྲད་ཐེངས་ཤས་བྱེད་ཅིང་ལྷག་བསམ་ཆེ་བྱེད་ཀྱིས་གྲོས་བསྡུར་གཟབ་ནན་གནང་འབྲས་གཉིས་མོས་གྲོས་མཐུན་བྱུང་གནང་ཡོད་པ་གསུངས་འདུག་དེ་ཡང་དོན་ཚན་དང་པོ་ནི་ཞྭ་དམར་རིན་པོ་ཆེའི་ཡང་སྲིད་ངོས་འཛིན་རྒྱལ་བ་ཀརྨ་པ་རྣམ་གཉིས་ཐུན་མོང་གིས་ཞུ་རྒྱུ་ལས་ཁག་ཁག་སོ་སོ་ནས་གནང་རྒྱུ་མིན་པ་དང་དོན་ཚན་གཉིས་པ་ཞྭ་དམར་རིན་པོ་ཆེའི་ཡང་སྲིད་དེ་ཉིད་མཚན་དོན་མཚུངས་པ་ཞིག་ཡོང་པའི་དོན་དུ། བསླབ་པ་སློབ་གཉེར་དང་དབང་ལུང་མན་ངག་འབུལ་རྒྱུ་སོགས་ཀྱི་འགན་ཡང་རྒྱལ་བ་ཀརྨ་པ་རྣམ་གཉིས་ཐུན་མོང་ནས་བཞེས་རྒྱུ་དོན་ཚན་གསུམ་པ་ཞྭ་དམར་རིན་པོ་ཆེའི་ཡང་སྲིད་ངོས་འཛིན་གནང་ཕྱོགས་ནི་ཀཾ་ཚང་ནང་ཁུལ་གྱི་གནད་དོན་ཞིག་ཡིན་པས་དེ་ལ་འབྲེལ་མེད་སུས་ཐེ་གཏོགས་གནང་ཀྱང་ངོས་ལེན་གནང་རྒྱུ་མིན་པ་དང་ཀརྨ་ཀཾ་ཚང་རྣམས་བླ་མ་གཅིག་གི་སློབ་མ་དང་ཆོས་བརྒྱུད་གཅིག་གི་སྤུན་གྲོགས་ཡིན་པ་བཞིན་ཕན་ཚུན་ཆགས་སྡང་དང་རྩོད་པ་མེད་པར་ཐམས་ཅད་དམ་ཚིག་འོ་ཆུ་གཅིག་ཏུ་འདྲེས་ཤིང་མཐུན་ལམ་གལ་ཆེར་མངོན་དགོས་པ་དགོངས་འཇགས་གནང་རོགས་ཞེས་འཁོད་གནང་འདུག། ཡང་ཡུ་རོབ་མཐུན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་ཡུ་སི་ལཱ་ཝེན་ཏྲེ་ལེ་ཡེན་མཆོག་དང་ཡུ་རོབ་འཛིན་སྐྱོང་ལྷན་ཁང་གི་འགན་འཛིན་སྐུ་ཞབས་ཆཱ་རེས་མེ་ཁེལ་རྣམ་གཉིས་སྤྱི་ཟླ་བཅུ་གཉིས་པའི་ཚེས་བདུན་དང་བརྒྱད་ཉིན་གཉིས་ལ་ཡུ་རོབ་མཐུན་ཚོགས་དང་རྒྱ་ནག་བར་གྲོས་མོལ་སླད་རྒྱ་ནག་ཏུ་ཕྱོགས་བསྐྱོད་གནང་གི་ཡོད་པ་ལྟར། འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐོག་ལ་ལངས་ཕྱོགས་མཁྲེགས་པོ་འཛིན་གནང་དགོས་པར་ཨ་རིར་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ཕྱི་ཚེས་བཞི་ཉིན་སྤེལ་བའི་ཡོངས་བསྒྲགས་གསལ་བསྒྲགས་ནང་འབོད་སྐུལ་ཞུས་གནང་འདུག་ལ་ཡུ་རོབ་མཐུན་ཚོགས་ཀྱི་འགོ་ཁྲིད་གཉིས་ལ་འབུལ་བའི་སྙན་ཞུའི་ནང་རྒྱ་ནག་གཞུང་གིས་བོད་ནང་དྲག་གནོན་དང་མི་རིགས་མཉམ་བསྲེས་ཀྱི་སྲིད་བྱུས་ལག་བསྟར་བྱེད་ཀྱི་ཡོད་པ་གསལ་འདོན་གནང་སྟེ་བོད་དང་ཤིང་ཅང། ཧོང་ཀོང་རྒྱ་ནག་རྒྱལ་ཡོངས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་སྡུག་སྦྱོང་གཏོང་མཁན་གྱི་འགོ་ཁྲིད་ལ་ཉེས་ཆད་འགེལ་དགོས་པའི་རེ་འདུན་བཏོན་གནང་འདུག་དེ་ཡང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ཡུ་རོབ་མཐུན་ཚོགས་ཀྱི་འགན་འཛིན Philippine Dam གྱིས་ཡུ་རོབ་མཐུན་ཚོགས་ཀྱི་འགོ་ཁྲིད་ཚོའི་ངོས་ནས་རྒྱ་ནག་གི་སྡུག་རྩུབ་ཆེ་བའི་སྲིད་ཇུས་དེ་ཚོས་ཡུ་རོབ་མཐུན་ཚོགས་དང་རྒྱ་ནག་བར་གྱི་འབྲེལ་བའི་ཐད་ལ་དོ་ཕོག་གཏང་གི་ཡོད་པ་དང་ཇི་སྲིད་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་བཏང་བའི་སྲིད་ཇུས་དེ་མཚམས་འཇོག་མ་བྱུང་བར་དེ་སྲིད་རྒྱ་ནག་དང་ཡུ་རོབ་མཐུན་ཚོགས་ཀྱི་བར་རྒྱུན་ལྡན་ལྟར་གྱི་འབྲེལ་ལམ་དེ་སྐྱོང་ཐུབ་ཐབས་མེད་པ་གསལ་པོ་བཟོ་དགོས་ཀྱི་ཡོད་པ་རེད་ཅེས་གསུངས་འདུག། ཡང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ཡུ་རོབ་མཐུན་ཚོགས་ཀྱི་དབུ་ཁྲིད་རྣམ་གཉིས་ལ་རྒྱ་ནག་གིས་དྲང་བདེན་མེད་པའི་ཐོག་ནས་བཙོན་འཇུག་བྱས་པའི་ཆབ་སྲིད་བཙོན་པ་རྣམས་གློད་གྲོལ་ཡོང་ཐབས་ལ་གནོན་ཤུགས་སྤྲོད་དགོས་ཀྱི་ཡོད་ལུགས་བཀོད་འདུག་འགྲོ་བ་མིའི་ཐོབ་ཐང་ལྟ་རྟོག་ཚོགས་པས་ད་དུང་ཡུ་རོབ་མཐུན་ཚོགས་དང་ཚོགས་མི་རྒྱལ་ཁབ་ཁག་གིས་རྒྱ་ནག་དང་མཉམ་ད་བར་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་གྲོས་མོལ་གནང་བ་དེ་ཚོས་དོན་ཕན་ལྡན་པའི་གྲུབ་འབྲས་ཤིག་ཐོན་མེད་པ་ཡིན་ན། དེའི་ཚབ་ཏུ་དོན་དམ་པའི་ནུས་པ་བཏོན་གནང་རྒྱུའི་ཐབས་ཤེས་སུ་བོད་དང་ཤར་ཏུར་ཀི་སྟན་ཧོང་ཀོང་བཅས་ནང་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་བཏང་མཁན་གྱི་བྱེད་གཏེ་གཙོ་བོ་དེ་ཚོར་དམིགས་ཏེ་ཉེས་ཆད་གཏོང་དགོས་པ་དེ་ཡིས་ཕན་ནུས་ཆེ་བ་ཡོང་རྒྱུ་ཡིན་པ་གསུངས་འདུག་ཡང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་དམིགས་བསལ་བོད་ཀྱི་གནད་དོན་ལ་མཚོན་ན་ད་ལྟ་རྒྱ་ནག་གཞུང་གིས་བོད་ནང་གདུག་རྩུབ་ཆེ་བའི་སྲིད་བྱུས་ལག་བསྟར་ཁྲོད་བོད་མི་རིགས་མཉམ་བསྲེས་བྱེད་ཀྱི་ཡོད་པ་རེད་ཅེས་ཐེར་འདོན་གནང་འདུག། ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ཚེས་གཉིས་ཕྱི་དྲོ་ཧྥ་རན་སིའི་ས་གནས་བོད་མི་ཚོར་མཇལ་འཕྲད་གནང་སྟེ་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་དྲན་པའི་སྒོ་ནས ྋགོང་ས་མཆོག་གི་བཀའ་དགོངས་བཞིན་བསྒྲུབ་དགོས་སྐོར་སོགས་བཀའ་སློབ་གནང་འདུག་དེ་ཡང་ཡུ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་བའི་ནང།
སྐུ་ངོ་སྲིད་སྐྱོང་གིས་ཕ་རན་སི་ནང་སྤྱི་ཟླ་བཅུ་གཉིས་པའི་ཚེས་པ་གཉིས་ཉིན་མོ་གི་མཛད་རིམ་དེ།

གསར་འགྱུར་བརྒྱུད་ལམ་དུ་བཅར་འདྲིར་དང་ལེན་གནང་ཡོད་པ་དང་དེ་ནས་རིམ་པས་ས་གནས་སུ་ཡོད་པའི་བོད་རིགས་གཞོན་སྐྱེས་ཚོ་དང་དམིགས་བསལ་མཇལ་འཕྲད་གནང་སྟེ་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བཅས་ཀྱི་གལ་ཆེའི་རང་བཞིན་སྐོར་དང་དང་བླངས་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་གནང་ཕྱོགས་དང་འབྲེལ་བའི་སྐོར་བཀའ་གནང་འདུག་དེ་ནས་ཉིན་རྒྱབ་ས་གནས་བོད་མི་བརྒྱ་ཕྲག་མང་པོར་མཇལ་འཕྲད་ཀྱིས་གསུང་བཤད་གནང་བའི་ནང་གཙོ་བོ་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་དྲན་པའི་སྒོ་ནས། གོང་ས་མཆོག་གི་བཀའ་དགོངས་བཞིན་སྒྲུབ་གནང་དགོས་གལ་ཆེ་བའི་སྐོར་དང་ད་ལྟའི་བོད་ནང་གི་ཛ་དྲག་ཀྱི་གནས་སྟངས་སྐོར་བོད་ཀྱི་ཆོས་དང་རིག་གཞུང་གི་གལ་གནད་སྐོར་ལྷག་དོན་དུ་ཉེ་ཆར་ཨ་མི་རི་ཀའི་གྲོས་ཚོགས་ཀྱིས་བོད་དོན་དཀའ་རྙོག་སེལ་ཆེད་ཀྱི་ཁྲིམས་འཆར་ཐོག་ཉན་ཞིབ་གནང་བའི་རྗེས་ཚོགས་ཆུང་སྤྱི་མོས་ཐོག་ནས་ཁྲིམས་འཆར་ལ་ཆོག་མཆན་བཀའ་འཁྲོལ་གནང་ཡོད་པའི་སྐོར་སོགས་གསལ་འདོན་གནང་བའི་རྗེས་མང་ཚོགས་ནས་དྲི་བ་ཁག་ཅིག་གནང་བར་ལན་འདེབས་གསལ་པོ་གནང་འདུག་དེ་ནས་ཕྱི་ཚེས་གསུམ་སྔ་དྲོ་གཟའ་མཇུག་སློབ་གྲྭར་གཟིགས་སྐོར་དུ

ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་ནས་ཐོན་པ་སྐབས་དང་པོའི་འབུམ་རམས་པ་སློབ་ཐོན་པ་བདུན་ལ་ཐུགས་དགྱེས་ཚོར་ཆེན་པོའི་སྒོ་ནས་མཇལ་ཁ་སྩལ་གནང་ཡོད་པའི་སྐོར། འདི་གའི་གསར་འགོད་པ་བློ་དཔལ་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་གཤམ་ལ་གསན་གནང་གི་རེད། ཉེ་བའི་ཆར་རྒྱ་གར་ལྷོ་ཕྱོགས་སྦེང་ལོར་གྲོང་ཁྱེར་དུ་རྟེན་གཞི་ཆགས་པའི་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་དུ། སྐབས་དང་པོ་གི་བོད་ཀྱི་སྐད་ཡིག་རིག་གཞུང་གི་ཐོག་ནས་འབུམ་རམས་པའི་སློབ་གཉེར་བ་བདུན་སློབ་ཐོན་མཛད་སྒོ་གནང་ཡོད་པ་བཞིན། འབུམ་རམས་པའི་སློབ་ཐོན་པ་དགེ་བཤེས་རོང་བོ་བློ་བཟང་སྙན་གྲགས་ལགས་དང་དགེ་བཤེས་བློ་བཟང་སྨོན་ལམ་ལགས། དགེ་བཤེས་བློ་བཟང་དངོས་གྲུབ་ལགས་དང་སློབ་དཔོན་བསོད་ནམས་རྒྱལ་མཚན་ལགས། སློབ་དཔོན་གཙང་ཕྲུག་སྟོབས་ལགས་དང་ལོ་རྒྱུས་ཉམས་ཞིབ་པ་མན་ཤེར་བློ་གྲོས་ལགས་དང་ཨ་འབྲུག་དཀོན་མཆོག་ལགས་བཅས་ལ། བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཞི་གི་ཉི་མ་བོད་མིའི་དབུ་ཁྲིད ྋགོང་ས་མཆོག་གིས་ཐུགས་དགྱེས་ཚོར་ཆེན་པོ་གི་སྒོ་ནས་མཇལ་ཁ་བསྩལ་གནང་མཛད་ཡོད་པས། སྦེང་ལོར་ཏཱ་ལའི་བླ་མ་མཐོ་སློབ་ཀྱི་སློབ་སྤྱི་བསྟན་འཛིན་པ་སངས་ལགས་ནས། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་གི་ལོ་ནས་བོད་ཁྱིམ་སྔོན་འགྲོ་ནས་འགོ་བཙུགས་ཏེ་མཐའ་མ་གཙུག་ལག་སློབ་གཉེར་ཁང་གི་ལག་ཁྱེར་ཚད་དུ་མཐོ་ཤོས་ཏེ། འབུམ་རམས་པའི་ལག་ཁྱེར་ཕུལ་ཐུབ་པ་གི་ཉིན་མོ་འདི་དང་འབྲེལ། རྒྱལ་བ་རིན་པོ་ཆེར་དམིགས་བསལ་གྱི་མཇལ་ཁ་ཞུ་ཐུབ་པར་སྐལ་བ་བཟང་བོ་དང་རྒྱལ་བ་རིན་པོ་ཆེའི་ཐུགས་དགྱེས་ཚོར་ཆེན་པོ་བྱུང་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། དེ་རིང་ང་ཚོ་ད་ཉིན་བཟང་པོ་ཆགས་བསྡད་ཡོད་རེད་ད་ལྟ་ང་ཚོའི་བོད་ཁྱིམ་ནང་ནས་ད་གཅིག་འབུམ་རམས་པ་ཐོན་པ་ཨ་ནི་ཐེངས་མ་དང་པོ་ཆགས་བསྡད་ཡོད་རེད་ད་ད་ལྟའི་ཆ་ལ་སྔོན་མ་ནས་བོད་ཁྱིམ་ད་གཅིག་སྟོང་དགུ་བརྒྱ་དྲུག་ཅུ་ནས་འགོ་བཙུགས་ནས་བྱས་ནས་ད་སྔོན་འགྲོ་ནས་ཡར་འགོ་བཙུགས་ནས་ད་ད་ལྟ་མཐའ་མ་ད་གཅིག་གཙུག་ལག་སློབ་གཉེར་ཁང་གི་ནང་ལ་ད་གཅིག་ལག་ཁྱེར་མཐོ་ཤོས་ཚད་མཐོ་ཤོས་དེ་ད་འབུམ་རམས་པ་ཆགས་བསྡད་ཡོད་རེད་ད་འདི་ཕུལ་དུས་ཀྱི་ཨ་ནི། ཉིན་མོ་ཅིག་ཆགས་དུས་ད་དེ་རིང་དམིགས་བསལ་ང་ཚོ་ཡ་ཨ་ནི་རྒྱལ་བ་རིན་པོ་ཆེ་ལ་མཇལ་ཁ་ཅིག་ཐོབ་སོང་ད་སྐལ་བ་བཟང་པོ་བྱུང་ཟེར་བ་ཨ་ནི་རྒྱལ་བ་རིན་པོ་ཆེ་ལགས་ཀྱིས་ད་གཙོ་བོ་དེ་ཁོ་རང་རྣམས་ཀྱི་ཨ་ནི་འབུམ་རམས་པ་རྣམ་པ་ཚོ་གི་ད་དཔྱད་རྩོམ་རེ་རེ་བཞིན་གཟིགས་གནང་སོང་ཨ་ནི་ཆ་ཚང་ལ་མཉེས་པོ་ཞེ་པོ་གནང་སོང། འབུམ་རམས་པ་སློབ་ཐོན་པ་དགེ་བཤེས་བློ་བཟང་དངོས་གྲུབ་ལགས་ནས་ཁོང་གིས་གཞུང་ལུགས་དང་ལག་ལེན་ཟུང་འབྲེལ་གྱི་ཐོག་ནས་བྱ་ཚིག་གྲུབ་ཚུལ་ལ་དཔྱད་པ་གི་བརྗོད་གཞི་དང་འབྲེལ་ཏེ་དཔྱད་རྩོམ་བྲིས་ཡོད་པས།
གོང་ས་མཆོག་ལ་སྤྱན་འབུལ་ཞུ་བར་ཐུགས་མཉེས་པོ་གནང་བ་དང། དཔྱད་རྩོམ་དེ་མ་འོངས་པར་གཞོན་སྐྱེས་ཚོར་ཕན་ཐོགས་འབྱུང་རེ་ཡོད་པ་གི་སྐོར་འགྲེལ་བརྗོད་གནང་གི་འདུག། ལགས་རེད། ངའི་བརྗོད་གཞི་འདི་གཞུང་ལུགས་དང་ལག་ལེན་ཟུང་འབྲེལ་གྱི་ཐོག་ནས་ཨ་ནི་ང་རང་ཚོ་བྱ་ཚིག་གྲུབ་ཚུལ་ལ་དཔྱད་པ་ཟེར་དེ་རེད། དོན་དག་རྡོག་རྡོག་འདྲ་བོ་འདི་བརྡ་སྤྲོད་གཞུང་ལུགས་དང་འབྲེལ་བ་ཡོད་རྒྱུའི་ཆ་དེ་རེད་ང་རང་ཚོ་བོད་པའི། དེ་ཡིན་དུས་ད། དེང་གི་གོང་ས་མཆོག་ལ་སྤྱན་འབུལ་ཞུས་ཡོང་དུས་ཨ་ནི་གོང་ས་མཆོག་དེ་གཟིགས་སོང་རོགས་ལ་གཟིགས་ནས་ཨ་ནི་བྲིས་ཨ་བྲིས་ཨ་ཟེར་གསུངས་སོང། ང་རང་ལ་འདོད་པ་ཚིམ་པོ་འདྲ་ཅིག་ད་ཅིག་བྱུང་སོང་རོགས་ལ། ད་འདི་གི་མ་འོངས་པ་ལ་ད་ཅིག་ང་རང་ཚོ་བོད་པའི། རིག་གཞུང་ལ་དུང་བ་ཡོད་མཁན་རེད་དེ་ག་ནང་བཞིན་གྱི་ད་མ་འོངས་པའི་ང་རང་ཚོ་གཞོན་སྐྱེས་རེད་དེ་ཚོ་ལ་ཅི་ཡང་ང་རང་དེ་གི་དཔྱད་རྩོམ་འདི་བརྒྱུད་ནས་ཕན་ཐོགས་ཡོང་གི་རེད་བསམ་གི་བསམ་འདྲ་ཞིག་ཡོད་ལགས། གཞན་ཡང་འབུམ་རམས་སློབ་ཐོན་པ་ས་རཱ་མཐོ་སློབ་ཀྱི་ལོ་རྒྱུས་སློབ་དཔོན་བསོད་ནམས་རྒྱལ་མཚན་ལགས་ནས། བོད་ནང་ང་ཚོ་དང་ཤེས་ཚད་མཉམ་པ་མང་བོ་ལ་འདི་འདྲ་གི་གོ་སྐབས་ཧ་ལམ་རག་མི་ཤེས་པ་ཆགས་ཡོད་པ་དང། སོ་སོ་ལ་གོ་སྐབས་རག་ནས་སློབ་ཐོན་དང་འབྲེལ། གོང་ས་མཆོག་ལ་མཇལ་ཁ་ཞུ་རྒྱུ་བྱུང་བ་དང་ཐུགས་དགྱེས་ཚོར་གནང་བ་ལ་ཧ་ཅང་དགའ་བོ་བྱུང་ཞེས་འགྲེལ་བརྗོད་གནང་གི་འདུག། ཐུགས་མཉེས་པོ་ཞེ་པོ་བྱུང་ཤག་སོ་སོ་རང་ཉིད་ཨེ་ན་ཡེ་འདི་འདྲའི་ཨེ་ནས་ཀ་རེ་སློབ་གཉེར་གཅིག་གི་སྒང་ནས་མཇལ་ཁ་ཞུ་ཡག་དེ་དང་པོ་ཡིན་པ་སོང་ཙང་བུ་དེ་དགའ་བོ་ཞེ་པོ་བྱུང་ཧ་ལམ་ཨེ་ནས་ཀ་རེ་འདི་འདྲའི་གོ་སྐབས་ཆ་མཚོན་པ་ཡིན་ན་བོད་ནང་དང་ང་རང་ཚོ་ཨེ་ནས་ཀ་རེ་ཤེས་ཚད་མཉམ་པ་དེ་འདྲ་མང་པོ་ཞིག་ཨ་གོ་སྐབས་འདི་རྩ་བ་ཉིད་ནས་རག་མི་ཤེས་པ་གི་བཟོ་ལྟ་འདྲ་བོ་ཅིག་ཡིན་དུས་བུ་དེ་ཨེ་ནས་ཀ་རེ་ད་འདས་དགའ་བོ་ཞུ་ཁྱུང་ཤ། རྒྱ་གར་ལྷོ་ཕྱོགས་སྦེང་ལོར་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་དགེ་རྒན་འབུམ་རམས་སློབ་ཐོན་པ་ཨ་འབྲུག་དཀོན་མཆོག་ལགས་ནས། སློབ་མ་གསོ་སྐྱོང་བྱ་དགོས་ན་དགེ་རྒན་ཡར་རྒྱས་སུ་གཏོང་དགོས་པ་དང། དེ་ལ་གནས་རིམ་མང་བོ་གི་ཆ་རྐྱེན་དང་ཞིབ་འཇུག་གི་རྒྱབ་ལྗོངས་ལག་བསྟར་གྱི་ཉམས་མྱོང་བཅས་དགོས་པ་ཚང་མ། དེང་རབས་ཀྱི་མཐོ་རིམ་སློབ་གྲྭར་མེད་ཐབས་མེད་པ་གི་ཆ་རྐྱེན་ཞིག་རེད་ཅེས་འགྲེལ་བརྗོད་གནང་གི་འདུག།
སློབ་མ་གསོ་སྐྱོང་བྱེད་དགོས་ན་དགེ་རྒན་ཟེར་དེ་དགེ་རྒན་རང་ཉིད་ཡར་རྒྱས་གཏང་དགོས་པ་རེད་སློབ་མ་ཡར་རྒྱས་གཏང་དགོས་ན། དེ་ལ་དགེ་རྒན་ཡར་རྒྱས་གཏང་དགོས་ན་གནས་རིམ་མང་པོ་ཞིག་གི་ཐོག་ནས་ཆ་རྐྱེན་དགོས་ཀྱི་ཡོད་པ་དང། ཨཱ་ནི་ཞིབ་འཇུག་གི་རྒྱབ་ལྗོངས་དགོས་ཀྱི་ཡོད་པ་དང། ཨཱ་ནི་ལག་བསྟར་གྱི་ཉམས་མྱོང་དགོས་ཀྱི་ཡོད་པ་དང་འདི་ཚོ་ཚང་མ་དེང་རབས་ཀྱི་མཐོ་རིམ་སློབ་གྲྭ་གཅིག་ལ་ཨཱ་ནི་དེ་གའི་སློབ་དཔོན་གྱི་ནུས་པ་འདྲ་བོ་ཅིག་འཁེལ་དགོས་ཀྱི་ཡོད་པ་ཡིན་ན་ཁོ་མེད་ཐབས་མེད་པས་སྤྱི་ཚོགས་དང་སྒྲིག་འཛུགས་དང་སློབ་གྲྭ་དང་མི་སྒེར་ཚང་མ་ལ་མེད་ཐབས་མེད་པའི་ཆ་རྐྱེན་ཅིག་ཆགས་ཀྱི་ཡོད་རེད། དེ་ལྟར་ད་དུང་ཁོང་ཚོས་འབུམ་རམས་སློབ་ཐོན་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ནས། བོད་ཀྱི་དཔེ་མཛོད་ཚན་རིག་ལ་ཞིབ་འཇུག་གི་ཆེད་རྩོམ་དང། དགེ་བཤེས་རོང་བོ་བློ་བཟང་སྙན་གྲགས་ལགས་ནས་གསང་སྔགས་ལས་བྱུང་བ་གི་གཉུག་མའི་རླུང་སེམས་ཕྲ་མོ་གི་སྐོར། སྨན་ཤེར་བློ་གྲོས་ལགས་ནས་འུ་དུམ་བཙན་པོའི་རྒྱལ་རབས་དང་ཐང་རྒྱལ་རབས་ཀྱི་འབྲེལ་ལམ་གི་སྐོར་དང། ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ལགས་ནས་རྭ་སྟག་དོན་རྐྱེན་གི་སྐོར་སོགས་ལ་ཆེད་རྩོམ་བྲིས་ཏེ། ལོ་བཞི་ལ་ཞིབ་འཇུག་སློབ་གཉེར་གནང་བ་བརྒྱུད་འབུམ་རམས་པ་གི་དམ་བཅའ་བཞག་གནང་མཛད་ཡོད་པ་རེད།

རྣམ་པ་ཚོས་ད་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་བོད་འདི་ནམ་ཡང་མ་བརྗེད་ཞེས་པའི་མིང་བྱང་འོག་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་བ་འཇམ་དབྱངས་བསྟན་འཛིན་ལགས་ནས་ལས་འགུལ་ཐེངས་གཉིས་པ་སྦེ་ལ་ཀོ་བི་ནས་རྒྱལ་ས་ལྡི་ལི་བར་སྤེལ་གནང་བཞིན་ཡོད་པའི་སྐོར་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་གཤམ་ལ་གསན་གནང་གི་རེད། བོད་འདི་ནམ་ཡང་མ་བརྗེད་ཞེས་པའི་མིང་བྱང་འོག་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་བ། འཇམ་དབྱངས་བསྟན་འཛིན་ལགས་ནས་ལས་འགུལ་ཐེངས་གཉིས་པ་དེ་སྦལ་ཀུ་བི་ནས་དབུ་འཛུགས་ཀྱིས་རྒྱལ་ས་ལྡི་ལིའི་བར་སྤེལ་ཞུས་པ་རེད།
ངེད་ཀྱི་འདི་ང་ཚོའི་བོད་བོད་ནམ་ཡང་མ་བརྗེད་འདི་བྱེད་དགོས་ཡོད་རེད་ཨ་ནི་ང་ཚོའི་གི་ངེད་ཀྱི་ལས་འགུལ་འདི་ལ་ཡང་རྒྱ་གར་ཡུལ་མི་མཉམ་དུ་ལ་ཡང་འབྲེལ་བ་བྱེད་ཡས་ད་ཁོ་རང་ཚོ་འགྲམ་ནས་ཨ་ནི་ང་ཚོ་ལ་ཡང་འདི་གར་སོ་བོ་རེ་རྒྱབ་རོགས་གནང་རོགས་གནང་ཞུ་ཡས་ད་ཅིག་ད་ངས་གི་གཙོ་བོ་གཅིག་ག་རེ་ཡོད་རེད་ཟེར་ན་གྲོས་ཚོགས་ལ་ཡ་ཨ་ནི་བད་སྐོར་ར་ད་འདི་ཞུ་གི་ཡོད་རེད་སྨོན་ལམ་ཞུས་ནི་ད་སྤྱི་ཟླ་གསུམ་པའི་ནང་ལ་ཚོ་ཚོགས་པའི་གི་གྲོས་ཚོགས་འདི་ལ་ཡ་དངོས་ནས་ལེགས་ཤིང་དགེ་བ་ཅིག་ད་བོད་མི་མང་སྤྱི་ཡོངས་གི་ཕྲ་ལས་ག་རེ་ཅིག་ལྷག་བསྡད་ཡོད་ན་དེ་ཚོ་གང་ག་ལོག་པའི་ཨ་ནི་ལེགས་ཤིང་དགེ་བའི་ཐོག་ནས་སྒྲུབ་པའི་གི་སྨོན་ལམ་ཞུ་གི་ཡོད་ངས་གི་གཙོ་བོ་ག་རེ་ཡོད་ཟེར་ན་ད་ཁ་ཤས་གི་ད་གསུམ་བཅུའི་དུས་དྲན་འདི་གཅིག་པོ་ཅིག་མི་ཤེས་གཞན་དག་ལས་འགུལ་གལ་གུ་ཅིག་གུ་གུ་མེད་པ་བཟོ་འགྲོ་བ་བྱས།

ཡང་ལྷོ་ཕྱོགས་སྦལ་ཀུབི་ནས་དབུ་འཛུགས་ཀྱིས་རྒྱལ་ས་ལྡི་ལིའི་བར། ཁོང་གི་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཐེངས་གཉིས་པ་དེ། སྤེལ་འགོ་ཚུགས་ཏེ་ཁོང་གི་ལས་འགུལ་ཉིན་བཞི་པའམ་འདི་ཚེས་གསུམ་ཉིན་གྱི་དགོང་དྲོ། སྦེང་ལོར་གྲོང་ཁྱེར་དུ་འབྱོར་ཞིང་འདི་ཚེས་བཞི་ཉིན་གྱི་ཞོགས་པ། སྦེང་ལོར་ས་གནས་བོད་ཀྱི་གཞོན་ནུའི་རྒྱུན་ལས་ཁག་ཅིག་ཐུག་འཕྲད་ཀྱིས་རིམ་པས་ཁོང་སྦེང་ལོར་ནས་ཐོན་གྱི་ཡོད་པ་རེད་འདུག་དེའི་སྐོར་འཇམ་དབྱངས་བསྟན་འཛིན་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། ང་མདང་དགོང་མཚན་ལ་ང་འདི་སྦེང་ལོར་སི་ཏི་ནང་ལོགས་ལ་འབྱོར་སོང་ཨ། མདང་དགོང་ཕལ་ཆེར་ང་ཆུ་ཚོད་བརྒྱད་དང་ཕྱེད་ཀ་ཙམ་ལ་ང་སྦེང་ལོར་ལ་འབྱོར་སོང། ཁོ་ཚོའི་མཉམ་དུ་ལ་མདང་དགོང་མཚན་ལ Contact ཆགས་སོང་ཨ། དེ་འདྲ་བྱས་ནས་ཡིན་ད་ཁོ་རང་ཚོ་གིས་དེ་འདྲ་ཐུག་ཁ་པར་ལེན་མ་སོང་ཨ་ནི་ང་དེ་ཟ་ཁང་ནང་ལ་བསྡད་དེ་ཡོད། དེ་རིང་དེ་རིང་ད་ང་མར་ཐོན་འགྲོ་ཡས་རེད་ཨ་རེད་ལམ་ཁ་ལ་སོ་སོས་གིས་ད་ག་རེ་ཟེར་ཤོག་བཀྲམ་དེ་ཚོ་བྱེད་ཨ་ད་ལམ་ཁ་ལ་ད་སྦེང་ལོར་ནང་ལོགས་ལ་ས་ཆ་སླེབས་ས་དེ་ཚོ་ལ་ཤོག་བཀྲམ་བྱས་བྱས་ང་ཨེ་པོར་བྱས་དེ་འདྲས་ཕར་ཐོན་འགྲོ་རེད་ང་ཧེ་དར་བཱད་ལ་འགྲོ་ར་བ་བྱས་ནག་པོར་བྱས་འོ་དེ་འདྲས་ཡར་འགྲོ་བ་རེད། ཁོང་གིས་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་སྐབས་རྒྱ་གར་མི་མང་ཚོ་ལ་གཙོ་བོ་བོད་ནང་རྒྱ་མིའི་བཙན་འཛུལ་གྱིས་ད་བར་བོད་མི་རྣམས་ལ་གདུག་རྩུབ་དྲག་གནོན་གྱིས་བོད་པའི་ཆོས་དང་རིག་གཞུང། མི་རིགས་དང་བཅས་པ་རྩ་མེད་བཟོ་བའི་སྲིད་བྱུས་འཛིན་ཏེ་བོད་ཀྱི་སྣོད་བཅུད་གཉིས་ལ་ཆགས་འཇིག་གི་ཛ་དྲག་གནས་སྟངས་ལས་སྐྱོབ་ཐབས་སུ་རྒྱ་གར་མང་ཚོགས་ནས་བོད་ཀྱི་བདེན་པའི་འཐབ་རྩོད་ཐོག་རྒྱབ་སྐྱོར་གནང་བའི་ངག་ཐོག་ནས་གཏམ་བཤད་དང་ཡིག་ཆ་འདེམས་པའི་ནང་ཞུས་པ་ཚོ་ནང་སྦྱོང། ཨ་ནི་བོད་དོན་འདྲ་བོ་དེ་འདྲའི་ཨ་ནི་ཁྱེད་ཚོས་གི་གོ་ཐོས་བྱུང་སོང་ན་དེ་ཚོས་རྒྱ་གར་ཁྱེད་རང་ཚོ་གི་ཨ་ནི་བེད་ཁོ་ར་གཞོན་སྐྱེས་དེ་ཚོ་ཚང་མ་ལོག་ཡག་གི་ང་ཚོ་ལ་ཡག་རོགས་པ་བྱེད་ཡག་གི་འབད་བརྩོན་བྱེད་རོགས་གྱིས། ཁྱེད་ཀྱི་འོ་དེ་རེ་སྒུག་ཞུ་གི་ཡོད་བ་ཁོང་ཚོ་ལ་ག་རེ་བྱས་ནས་ལབ་ན་ང་ངེད་གི་ངེད་གི་སེམས་པའི་ནང་གི་ལྟ་བ་ལྟ་ཕྱོགས་དེ་ག་རེ་རེད་ཟེར་ན་ང་ཚོ་རྒྱ་གར་ལ་གནས་བསྡད་དུས་ཙམ་པ་ལ་ཡང་རྒྱ་གར་ནང་ལོགས་ནས་ང་ཚོ་ལ་རོགས་པ་ཤུགས་ཆེན་པོ་ཅིག་མ་བྱུང་བ་ཡིན་ན་ང་ཚོས་དེ་ལ་ཡང་རོགས་སྐྱོབ་བྱེད་མཁན་གཞན་དག་ཕྱི་རྒྱལ་ནས་མང་པོ་ཡོད་སྲིད་པ་རེད་དེ་ཡིན་ནའི་ད་དུང་རྒྱ་གར་ནང་ལོགས་ནས་ང་ཚོ་ལ་རོགས་སྐྱོབ་བྱེད་མཁན་ཤུགས་ཆེ་དགོས་ཀྱི་འདུག་ཟེར་གྱི་ཡོད་ད་ངས་ཀྱི་སྟེར་ཅིག་སྤེལ་དགོས་འདུག་རྒྱ་གར་ནང་ལོགས་ལ་ལས་འགུལ་སྤེལ་དགོས་འདུག་ཟེར་གྱི་ཡོད་ད་ངས་ཀྱི་གཙོ་བོ་འདྲ་བོ་དེ། ཨ་ནི་ང་ཚོ་གྱི་གཞོན་སྐྱེས་ཚོ་ཉལ་མ་བསྡད་པ་བྱས་ཡར་ལངས་ཤོག་ཟེར་ཡས་འདྲ་བོ་ཅིག་རེད་ད། ལོ་ན་དྲུག་ཅུ་རེ་གསུམ་ལ་སོན་པ་འཇམ་དབྱངས་བསྟན་འཛིན་ལགས་ནི་ལྡེ་ར་ལྡུན་བདེ་སྐྱིད་གླིང་དུ་བཅའ་བཞུགས་གནང་ཞིང། ནམ་རྒྱུན་ཁོང་ཁུལ་དེར་ལྷམ་སོགས་ཚོང་དོན་གཉེར་ཞུས་པ་དང། ཁོང་ཆུང་དུས་བོད་དོན་ལས་འགུལ་ལ་དོ་སྣང་མཉམ་ཞུགས་བྱེད་རྒྱུ། དགའ་པོ་ཡོད་པ་མ་ཟད་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་འོག་འཕགས་བོད་ས་མཚམས་སུ་བོད་དོན་དྲིལ་བསྒྲགས་ཆེད་སྦག་སྦག་ཐོག་སྐོར་སྐྱོད་ཀྱི་ལས་འགུལ་ནང་མཉམ་ཞུགས་གནང་བ་དང་དེ་རྗེས་འདི་ལོ་སྤྱི་ཟླ་བཅུ་པའི་ནང་ཁོང་གཅིག་པུས་བཞུགས་སྒར་ནས་གནས་མཆོག་རྡོ་རྗེ་གདན་བར་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཐེངས་དང་པོ་དེ་སྤེལ་བའི་རྗེས་ད་ལན་གྱི་དེ་ནི་ཐེངས་གཉིས་པ་ཡིན་པ་མ་ཟད། ད་དུང་ཁོང་ལོ་ངོ་དྲུག་ཅུ་རེ་ལྔ་མ་སོན་བར་མུ་མཐུད་བོད་དོན་ལས་འགུལ་སྤེལ་རྒྱུའི་འཆར་གཞི་ཡོད་པ་རེད་འདུག་ལགས།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། ས་གནས་ནིའུ་ཡོག་དང་ནིའུ་ཇེར་སིའི་སྒྲོལ་ཆོག་ཚོགས་པའི་འགན་འཁུར་བ་དགེ་བཤེས་བཀྲ་ཤིས་རྡོ་རྗེ་ལགས་སུ་སྒྲོལ་ཆོག་ཚོགས་པའི་ཐོག་མའི་དམིགས་ཡུལ་དང་གཞོན་སྐྱེས་མཉམ་ཞུགས་གནང་མཁན་དང་འབྲེལ་བའི་སྐོར་གྱི་གནས་ཚུལ་འདི་གའི་གསར་འགོད་པ་སྒྲོལ་མ་ལྷ་མོ་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད།

དེ་ནས་ཡིན་དུ་གསུངས་པ། བོད་མིའི་སྲོལ་རྒྱུན་གྱི་གོམས་སྲོལ་རྒྱུན་འཛིན་བྱེད་ཡག་གི་ཆེད་དུ་ས་གནས་ནིའུ་ཡོག་དང་ནིའུ་ཇར་སི་ནས་སྒྲོལ་ཆོག་ཚོགས་པ་ཞིག་བསྐྲུན་བཞག་ཐེངས་འདིའི་ལས་རིམ་ནང་ལོགས་ལ་ས་གནས་ནིའུ་ཡོག་དང་ནིའུ་ཇར་སི་སྒྲོལ་ཆོག་ཚོགས་པའི་འགན་འཁུར་བ་དགེ་བཤེས་བཀྲ་ཤིས་རྡོ་རྗེ་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་བརྒྱུད་ནས་བཀའ་མོལ་གནང་གི་རེད། དགེ་བཤེས་བཀྲ་ཤིས་རྡོ་རྗེ་ལགས་ཐོག་མར་དེ་ས་གནས་ནིའུ་ཡོག་དང་ནིའུ་ཇར་སིའི་སྒྲོལ་ཆོག་ཚོགས་པ་འདིའི་ངོ་སྤྲོད་ཞིག་གནང་རོགས་གནང། བཀྲ་ཤིས་བདེ་ལེགས་སྒྲོལ་མ་ལགས། ས་གནས་ནིའུ་ཡོག་དང་ནིའུ་ཇར་སིའི་སྒྲོལ་ཆོག་ཚོགས་པ་བཙུགས་དགོས་པའི་དམིགས་ཡུལ་གཙོ་བོ་དེ། ཐོག་མའི་དམིགས་ཡུལ་ལ་དེ་འདྲའི་དག་རྒྱ་ཆེན་པོ་དང་དེ་འདྲའི་གྲ་འགྲིག་པོ་ཡོང་གི་རེད་བསམ་ནས་དམིགས་ཡུལ་དམིགས་བསལ་བཅངས་ཡོད་མ་རེད། ཨ་མ་ལགས་མི་བདུན་བརྒྱད་ཀྱིས་ཁོ་རང་ཚོ་འདི་འདྲའི་ཅིག་སྒྲོལ་ཆོག་ཅིག་ཚོགས་ཡག་གི་འདོད་པ་ཡོད་པ་བྱས། སོ་སོའི་རང་ཉིད་ཡིན་པ་ཡིན་པ་ཡིན་ན་ཡང་སྔོན་མ་ཞལ་འདོན་ཕྱོགས་བསྡེབས་དཔར་སྐྲུན་ཞུས་པའི་སྐབས་ལ་མ་འོངས་པ་སོ་སོའི་ས་གནས་ནིའུ་ཡོག་ལ་བསྡད་དགོས་བྱུང་པ་ཡིན་པ་ཡིན་ན་མི་མང་ལ་ཨ་ནི། ཅིག། ཟླ་རེའི་སྒྲོལ་ཆོག་གཅིག་དང། དེ་ནས་མི་ལ་ཕྱོགས་རིས་མེད་པའི་ཐོག་ནས། ད་ཚོགས་བསགས་སྒྲིབ་སྦྱངས་ཀྱི་དམིགས་ཡུལ་འདི། བཅངས་ནས་འདི་འདྲས་ཅིག། ད་ཞལ་འདོན་ཕྱོགས་བསྡེབས་དཔར་སྐྲུན་ཞུས་པའི་སྐབས་ལ། འདི་འདྲས་ཅིག་བསམ་བློ་དམིགས་ཡུལ་འཁྱེར་བ་རེད་དེ་ལམ་སང་དམིགས་ཡུལ་དེ་འགྲུབ་ཐུབ་ཡོད་མ་རེད་ཡིན་ན་ཡང་དོ། ལས་ཀ། ཆོས་དང་འཇིག་རྟེན་གྱི་ལས་ཀ་ག་རེ་ཡིན་པ་ཡིན་ན་ཡང་ཁོ། ཕྱི་ཡི་རྐྱེན་དང་ནང་གི་རྐྱེན་མདོར་ན་ཕྱི་ནང་གི་རྐྱེན་མང་པོ་ཅིག་ཚང་བ་ལ་བརྟེན་ནས་སྒྲུབ་དགོས་པ་ཡིན་ཙང་ཉིས་སྟོང། བཅོ་ལྔ་ནས་ང་རང་ཚོ་ད་ཆོས་གྲོགས། སྐུ་བགྲེས་པ་ཁ་ཤས་ཅིག་མཇལ་ཁོ་རང་ཚོ་ཡིན་པ་ཡིན་ན་ཡང་སྒྲོལ་ཆོག། འདི་འདྲས་ཅིག་ད་ཕུལ་འདོད་ཡོད་པ་དང་ང་རང་གི་དམིགས་ཡུལ་དེ་ཡང་མ་འོངས་པ་འདི་འདྲས་ཅིག་བྱུང་ན་བསམ་པའི་བསམ་བློ་ཡོད་པ་དེ་ད་ཁོ། ལས་དང་སྨོན་ལམ་ཞུས་པ་ཡིན་ན་ཡང་རེད། ད་རྒྱུ་རྐྱེན། ད་འདིའི་སྐབས་ལ་ཚང་པ་ཡིན་ན་ཡང་རེད་བ་དེ་འདྲས་ཀྱི་ཐོག་ནས་སྒྲོལ་ཆོག་ཚོགས་པ་འདི་འདི་འདྲས་ཅིག་བཙུགས་པ་རེད། ཐོག་མར་ང་རང་ཚོ་སྒྲོལ་ཆོག་ཕུལ་བའི་སྐབས་ལ་བདུན་ཕྲག་རེ་རེ་ལ། ད་ཆོས་གྲོགས་རེ་རེ་གི་ནང་ལ་སྒྲོལ་ཆོག་ཕུལ་ག་འགྲོ་གི་ཡོད། ཐོག་མ་འདི་ལ་ང་རང་ཚོ་མི་བདུན་མ་གཏོགས་ཡོད་མ་རེད་འདི་ནས་ད་མི་དགུ་བཅུ་བཅུ་གཅིག་བཅུ་གཉིས་དེ་ནས་ག་ལེ་ག་ལེ་ཉི་ཤུ་དེ་ནས་ཉི་ཤུ་རྩ་ལྔ་དེ་ནས་སུམ་ཅུ་བཞི་བཅུ་དེ་ནས་ད་བཞི་བཅུའི་བར་དུ་ང་རང་ཚོ་བདུན་ཕྲག་རྟག་པ་ཨ་ནི་ཆོས་གྲོགས་སོ་སོ་གི་ནང་ལ་གྲ་སྒྲིག་ཞུ་དེ་འདྲས་ཅིག་ཕུལ་དགོས་བ་རེད་དེ་ནས་ལྔ་བཅུ་དྲུག་ཅུ་ཆགས་ཡོང་དུས་ད་བདུན་ཕྲག་རྟག་པ་ཕུལ་ཁག་པོ་འདུག་དེ་ནས་ད་ཁང་པ་ཡང་ཆུང་དྲགས་ཀྱི་ཡོད་པ་ཡིན་ཙང་ཨ་ནི་ང་ཚོ། དེའི་སྐབས་ལ་ས་གནས་ནེའུ་ཡོག་དང་ནེའུ་ཇེར་སི་ཡི་ད་ལྟ་སྤྱི་མཐུན་ཚོགས་པའི་གི་ཚོགས་ཁང་རྙིང་པ་འདི་མ་གཏོགས་ད་ལྟ་གསར་པ་འདི་རྒྱབ་རྒྱུ་རེད། དེ་དུས་སྐབས་ཀྱི་ད་ཚོགས་གཙོ་ལ་ཕར་གཅིག་རེ་སྐུལ་ཞུས་ནས་དེ་ནས་ང་རང་ཚོ་སྒྲོལ་ཆོག་ད་མི་མང་འདུ་འཛོམས་ཞུ་དགོས་རེད་མི་ཕལ་ཆེར་བརྒྱད་ཅུ་དགུ་བཅུ་ལྷག་འདུ་འཛོམས་བྱེད་པ་དེ་དེ་ནས

ནང་པའི་ལྟ་གྲུབ་ངོ་སྤྲོད་བྱེད་པའི་སྐབས་ལ་དངོས་གནས་ད་སོ་སོའི་ག་ཚོད་ཅིག་གོ་ཡོད་མེད་གནས་ཚུལ་ཁག་ཁག་རེད་དེ། ཕྱིའི་བཀའ་བསྟན་དང་བ་འདྲེན་པའི་མིག་རྐྱེན་བཟོ་ཡས་དེ་གཅིག་ཕྱི་ནས་མར་མཇལ་ཡོང་དུས་དངོས་གནས་ཐུགས་སྣང་གནང་གི་འདུག་བ་དོ་སྣང་བྱེད་ཀྱི་འདུག་བ་བསམ་པའི་སེམས་ནང་ལ་ཚོར་བ་ཤུགས་ཆེན་པོ་ཅིག་བྱུང། ད་འདི་ང་རང་ཚོ་ཕྱིའི་རྒྱལ་ཁབ་ཀྱི་ད་གཅིག་བོད་མི་ད་ཧི་མ་ལ་ཡའི་རི་རྒྱུད་ཤོར་ནས་བོད་མི་ད་གྱར་བསྡད་ཡོད་རེད་དེ་འདི་ཡང་ང་རང་ཚོ་གཅིག་སེམས་ཤུགས་འཕར་མ་སྐྱེ་ཡས་ཅིག་ཆགས་བསྡད་ཀྱི་འདུག་དཔེར་ན་ད་ལོ་ཆ་བཞག་པ་ཡིན་ན། སེར་བྱེས། སྐྱབས་རྗེ། བྱ་དོ་རིན་པོ་ཆེ་མཆོག་ད་རྣམ་གྲྭ་མཁན་ཟུར་དང། ད་ལྟ་རྒྱུད་སྟོད་མཁན་ཟུར་གཉིས་ཀ་གྱི་གཅིག་ལྕོགས་ཅིག་ཆགས་བསྡད་ཡོད་རེད། ཁོང། ད་ལོ་ད་ཐེངས་དང་པོ་སྒྲོལ་མ་འབུམ་ཐེར་ལ་གདན་འདྲེན་ཞུས་པ་རེད། དེ་ནས་རྗེ་བཙུན་སྒྲོལ་མ་དང་འབྲེལ་བའི་ཐོག་ནས་དབང། རེད་བ་ད་རྗེས་གནང། འོ་དེ་འདྲས་ཀྱི་མང་པོ་ཅིག་གནང་ཡོང་དུས་ད་མི་མང་ཧ་ལམ་ཉིན་རེ་ཉིན་རེ། བརྒྱད་བརྒྱ་དགུ་བརྒྱ་གཅིག་སྟོང་གཅིག་སྟོང་ཉིས་བརྒྱ་གཅིག་སྟོང་སུམ་བརྒྱ་འོ་དེ་འདྲས་ཀྱི་བར་འདུ་འཛོམས། གནང། གནང་བ་ཙམ་དུ་མ་ཟད་རིན་པོ་ཆེ་གིས་མར། ནང་ཆོས་ངོ་སྤྲོད་ད་དེ་འདྲས་ཅིག་གི་གནང་པའི་སྐབས་ལ། དངོས་གནས་འཇམ་ཐིང་ཐིང་བཞུགས། རེད་བ། ཨ་ནི་རིན་པོ་ཆེ་ཡིན་པ་ཡིན་ན་ཡང་ཐུགས་དགྱེས་པོ་ཞེ་དྲག་གནང་སོང། དེ་ཡིན་དུས་ང་རང་ཚོ། གཅིག། བོད་པ་རང་གི་ཐོག་ནས་ནང་པའི་ལྟ་གྲུབ་ལ་འཛིན་སྐྱོང་སྤེལ་གསུམ་གནང་ཡ་འདི་ནང་པའི་ལྟ་གྲུབ་ལ་ཐུགས་སྣང་ཆེར་གནང་པ་ཡིན་པ་ཡིན་ན་གནང་ཐུབ་པ་འདུག་བསམ་པའི་སེམས་ནང་ལ་ད་སྔར་ལས་སེམས་ཤུགས་འཕར་མ་བསྐྱེད་ཡ་དང་ཨ་ནི་སྐྱབས་རྗེ་བྱ་དོ་རིན་པོ་ཆེ་མཆོག་ཡིན་པ་ཡིན་ན་ཡང་ཐུགས་དགྱེས་པོ་ཨ་ནི་རིན་པོ་ཆེ་ཡི་གསུང་ཡ་ལ་ད་ང་རང་ཚོ་སྐྱབས་མགོན་རིན་པོ་ཆེ་གི་བཀའ་དྲིན་འདི་ད་སྒྲུབ་པའི་མཆོད་པ་ཕུལ་བ་འདི་ཨོ་རྟེན་འབྲེལ་ཞིག་ཆགས་བསྡད་ཡོད་རེད་ཡིན་ན་ཡང་སྐྱབས་མགོན་རིན་པོ་ཆེའི་བཀའ་དྲིན་ད། དྲིན་ལན། ཨ་ནི་དྲིན་ལན། ཅིག་འཇལ་ཐུབ་ཡ་ད་ཡོད་མ་རེད་སྐྱེ་བ་ནས་སྐྱེ་བ་ང་རང་ཚོ་མི་ལུས་ཐོབ་པ་ཡིན་པ་ཡིན་ན་ཡང། ད་སྐྱབས་མགོན་རིན་པོ་ཆེ་གི་བཀའ་དྲིན་འཇལ་ཐུབ་ཀྱི་མ་རེད་དེ་ད་ད་ད་རྗེ་བཙུན་མི་ལ་རས་པ་གི་གསུང་དེ་མར་ལུང་འདྲེན་གནང་ནས་རེད་བ། རྒྱུ་ཟང་ཟིང་གི་འབུལ་བ་བདག་ལ་མེད་ཕ་བླ་མའི་ཞབས་ཏོག་སྒྲུབ་པས་འཇལ་གསུངས་པ་ནང་བཞིན་རིན་པོ་ཆེ་ཡིན་པ་ཡིན་ན་ད་སྐྱབས་མགོན་རིན་པོ་ཆེར་སྒྲུབ་པའི་མཆོད་པ་ཅིག་ཕུལ་རག་སོང་བསམ་པའི་ད། ང་རང་མཇལ་ཡོང་དུས་འོ་དེ་འདྲའི་ཞིག་གི་ཚོར་བ་དེ་བྱུང་ཤག་བསམ་སོང། སོ་སོ་ཡིན་པ་ཡིན་ན་ཡང་འདི་ནང་ལ་དགའ་ཚོར་ཆེན་པོ་བྱུང། སྐྱོ་སྣང་ཡང་བྱུང་མི་མང་འདི་ཚོ་ཡིན་པ་ཡིན་ན་ཡང། རྗེས་ལ་ཚུར་འབྲེལ་བ་གནང་དུས་ད་ད་ལོ་ལས་ནང་བཞིན་སེམས་པ་སྐྱིད་པ་དང། སྐྱབས་རྗེ་རིན་པོ་ཆེ་གི་ནང་ཆོས་ངོ་སྤྲོད་དེ་དངོས་གནས་གསུངས། ཅིག་དག་པོ་རེད་བ་གོ་བདེ་བོ་ཨ་ནི་ཡག་པོ་ཞེ་པོ་བྱུང་སོང་བསམ་པ་མི་མང་ཚང་མ་དགའ་མོས་གནང་གི་འདུག་ད་ད་ལོ་ལོ་དགུ་པའི་ཡི་ད་སྒྲོལ་མ་འབུམ་ཐེར་འདི་སྔར་ལས་ལྷག་པ་དང་ཨ་ནི་མི་མང་དུ་ཕལ་ཆེར་འདུ་འཛོམས་ཆེ་ཤོས་འདི་འོ་དེ་འདྲ་ཅིག་བྱུང་སོང། ལགས་འོ་ན་ཁྱེད་རང་གི་ཁོང་ཚོའི་ལ་གཞོན་སྐྱེས་ཚོའི་མཉམ་ཞུགས་གནང་ཡ་འདི་ག་འདྲའི་འདྲ་བོ་ཞིག་འདུག་ལགས། སྤྱི་ཡོངས་ཀྱི་གཞོན་སྐྱེས།

དེ་ནས་ད་ཅིག། ཞུ་ཡས་འདི་གང་མང་མང་ཞུ་གི་ཡོད་རྣམ་པ་ཚོ། ཕྲུ་གུ་ཚོ། ཏོག་ཏོག་ཙམ་མར་ཁྲིད་ཐུབ་པ་ཡིན་པ་ཡིན་ན། ཁོ་བག་ཆགས་བཟང་པོ་བཞག་ཡས་ལ་ཕན་ཐོགས་ཡོང་གི་རེད་ཟེར་ནས་ཞུ་ག་བྱེད་ཀྱི་ཡོད་དེ་ད་ཕ་མ་གིས་གསུངས་པ། ནང་བཞིན་ཕྲུ་གུ་ཚོ་གིས་ད་ཉན་དང་མ་ཉན་དེ་འདྲ་ཡོང་གི་ཡོད་ས་རེད། དེ་ལ་བལྟས་ནས་ད་ལོ་སྔོན་མ་ལོ་ཤས་སྔོན་ནས་དེ་ངས་ད་ཧི་མ་ལ་ཡའི་རི་རྒྱུད་ད་ང་རང་ཚོ་ཧི་མ་ལ་ཡའི་རི་རྒྱུད་ཡིན་ནའི་རེད་བོད་རིགས་ཡིན་པ་ཡིན་ན་ཡང་ཆོས་གཅིག་པ་རེད་བ། ཨ་ནི་སངས་རྒྱས་བཅོམ་ལྡན་འདས་ལ་ད་དད་པ་ཡོད་མེད་དང་ཨ་ནི་ང་རང་ཚོ་ད་གཅིག་བླ་ཆེན་རྣམ་པ་ཚོ་ལ་དད་པ་ཡོད་པ་ནི་གཅིག་པ་གཅིག་རྐྱང་རེད། ཨ་འདི་ཚོ་ད་ལོ་ཆུང་བ་འདི་ཚོ་ལམ་སང་སྒྲོལ་མ་འདོན་གར་ཤོག་ལབ་ན་ནི་ཕེབས་ཀྱི་མ་རེད། ཨ་ནི། ཅིག་མཁས་པོ་བྱས་ནས་ཁྱེད་རང་ཚོ་འདི་ང་རང་ཚོ་ལ་དང་བླངས་ཤིག་གནང་ཐུབ་ན་ཡག་པོ་འདུག་བསམ་ནས་ཨ་ནི་ལོ་གཉིས་ཙམ་སྔོན་ནས་ཨ་ནི་ཅིག་ཧི་མ་ལ་ཡའི་རི་རྒྱུད་ཀྱི་ལོ་གཞོན་པ་ཚོ་དང་བླངས་པ་ཡི་ཆེད་དུ་ཁ་ལ་གང་འཚམ་ད་ཉི་མ་ལྔ་ག་ཚོ་རུ་ཁོ་རང་ཚོ་གི་ཅིག་མ་འདྲ་བ་མ་འདྲ་བ་ཚོགས་པ་མ་འདྲ་བ་མ་འདྲ་བ་བྱས་ཨ་ནི་ཅིག་སོ་སོའི་གི་ད་ཆོས་ཆོས་གི་སྐྱིད་སྡུག་འདི་འདྲའི་ཡོད་རེད་འོ་དེ་ཚོ་ཡི་མ་འདྲ་མ་འདྲ་བ་བྱས། འོ་དེ་འདྲའི་རིགས་ཐོག་ནས་ད་ཞབས་ཕྱི་ཞུས་ཡོང་དེ། ཨ་ནེ་ང་རང་ཚོ་བོད་རིགས་དེ་ཚོ་ཡིན་པ་ཡིན་ན་ཡང་འོ་འདི་ཡག་པོ་ཞེ་དྲག་འདུག་ཟེར་ནས་གསུང་མཁན་ག་ལ་གང་འཚམ་ཅིག་ཡོང་བསྡད་ཀྱི་འདུག་རིགས་ཀྱི་ལྷ་ད་ལྟ་མེད་པ་རེད་པས་ལབ་ན་མེད་པ་རྩ་བ་ཉིད་ནས་མ་རེད་ག་ལ་གང་འཚམ་འཕེལ་བསྡད་ཀྱི་འདུག་ཡིན་ན་ཡང་སོ་སོའི་གི་བསམ་པ་ནང་བཞིན་ད་ལྟ་གཞོན་སྐྱེས་མཉམ་ཞུགས་གནང་མཁན་ཉུང་ཉུང་རེད་ཤག། ཡིན་ན་ཡང། ང་རང་ཚོ་ད་ལོ་ལྟར། ཅིག་བླ་ཆེན་རྣམ་པ་ཚོ། ཕེབས་པའི་སྐབས་ལ་ཡིན་པ་ཡིན་ནའི་རེད། ཨ་ནི། དེ་མིན་གྱི་ད། དགེ་བའི་བཤེས་གཉེན་རྣམ་པ་ཚོ། ང་ཚོ། ད་ཆུ་ཚོད་གཅིག་དང་ཕྱེད་ཀ་ཙམ། ཞལ་ལག་མ་བཏང་གོང་ནས་འདི་འདྲའི་ཞིག་བགྲོ་གླེང་ཞུ་གི་ཡོད་རེད། འདིའི་སྐབས་ལ་ཡང་གཞོན་སྐྱེས་རྣམ་པ་ཚོ་ཡང། ད་གཞོན་སྐྱེས་ཟེར་ན་ལོ་ཆུང་ཆུང་ཆུང་ཆུང་ད་མ་རེད་དེ། ད་སུམ་ཅུ་ནས་ཉི་ཤུ་རྩ་ལྔ་གྱི་ལོ་ན།

དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་ཀྱིས་བོད་དོན་ཁྲིམས་ཡིག་འདི་བྱུང་བ་དང་ཨ་རིས་བོད་དོན་ཐོག་ལ་རྒྱབ་སྐྱོར་གནང་ལམ་ལ་དཔྱད་བསྡུར་གནང་བ་ཞིག་གཤམ་ལ་གསན་གནང་གི་རེད། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ད་དེ་འདྲ་ཕྱི་ཟླ་བཅུ་གཅིག་ཚེས་ཉི་ཤུ་དགུ་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི། ནང་ད་ལྟ་སྤྱི་མོས་ཐོག་ནས་དེ་སྔ་ཡོད་བཞིན་པའི་གི་ད་ཨིན་སྐད་ཐོག Promoting a Resolution to Tibet-China Conflict Act ཞེས་པའི་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ཨང་ལྔ་བརྒྱ་སུམ་ཅུ་སོ་གསུམ་པ་དེ་ཅིག་གཏན་འབེབས་ཡོང་བར་རྒྱབ་སྐྱོར་ཐོབ་པའི་གི་གནས་ཚུལ་ཞིག་ཐོན་ཡོད་རེད་ཨ་ནི་ད་རེས་ཀྱི་དུས་རེས་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་འདིའི་ནང་ད་རེས་བོད་རྒྱ་དཀའ་རྙོག་སེལ་རྒྱུའི་གི་ཁྲིམས་འཆར་འདིའི་བྱུང་ཁུངས་རེད་བྱུང་བ་རེད་ད་ག་ནང་བཞིན་ད་ལྟའི་ཆར། གལ་སྲིད་ཁྲིམས་འཆར་འདི་ལ་ད་རྒྱབ་སྐྱོར་ཚད་མཐོ་པོ་ཐོབ་ཡོད་པའི་ཁྲིམས་སུ་གཏན་འབེབས་བྱུང་བའི་རྗེས་ལ་ཁྲིམས་འཆར་འདི་གིས་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཆེད་དུ་ཅིག། ཐབས་ལམ་ག་རེ་བསྐྲུན་ཐུབ་ཀྱི་ཡོད་མེད་ཐད་གླེང་སློང་ཞུ་ཡས་ཡིན་ཨ་ད་རེས་ཀྱི་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་སྐྱིད་ཡིན། གཅིག་ང་བཀྲ་ཤིས་དབང་ཕྱུག་ཡིན་ད་ལྟ་གོང་དུ་བརྗོད་གཞི་སྐོར་ལ་ཡ་བསྟན་སྐྱིད་ལགས་ངོ་སྤྲོད་གནང་བ་ནང་བཞིན་བྱས་ཅིག་གཙོ་བོ་དེ་ད་ལྟ་བོད་དོན་ཐོག་ལ་ཡ་ཁྲིམས་ཡིག་ད་ཨ་མི་རི་ཀའི་གྲོས་ཚོགས་ནང་ལོགས་ལ་ཡ་ཁྲིམས་ཡིག་གལ་ཆེ་བ་གཅིག་གི་གསུམ་ཡོད་རེད་གསུམ་ནང་ལོགས་ནས་དང་པོ་དེ་ཉིས་སྟོང་གཉིས་ལོ་ལ་ཡ་བོད་དོན་སྲིད་བྱུས་ཀྱི་ཁྲིམས་ཡིག་ཟེར་ཡས་བྱུང་བ་རེད་ད་གཙོ་བོ་དེ་ལ་ཡ་འགྱུར་བ་བཏང་བྱས། ཉིས་སྟོང་ཉི་ཤུ་ཐམ་པ་ལ་ཡ་བོད་ཀྱི་སྲིད་བྱུས་དང་རྒྱབ་སྐྱོར་གྱི་ཁྲིམས་ཡིག་ཟེར་ཡས་ཅིག་བྱུང་བ་རེད་ད་ད་རེས་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཕྱི་ཟླ་བཅུ་གཅིག་གི་ཚེས་པ་ཉི་ཤུ་དགུ་ལ་ཡ་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནང་ལོགས་ལ་ཡ་ད་ག་དུས་ནས་ཡ་དེ་གཙོ་བོ་ཕྱི་ཟླ་དང་པོའི་ཚེས་པ་ཉི་ཤུ་གསུམ་ལ་ཡ་ད་ཇིམ་མེག་གྷ་ཝན་དང་ཁོ་ན་གསུམ་པའི་གྲོས་ཚོགས་འཐུས་མི་མཱི་ཁལ་མེག་ཁོལ་ཁོང་རྣམ་ཚོ་གིས་བསྣམས་ཕེབས་པའི་ཁྲིམས་འཆར་དེ། ཨང་ལྔ་བརྒྱ་སུམ་ཅུ་སོ་གསུམ་དེ་ལ་ཡ་ད་གུ་ཞང་ཆེ་བགྲོ་གླེང་གནང་དེའི་ཐོག་ནས་ཡང་གཅིག་གཞུང་གི་ལྟ་བ་དང་གཅིག་མ་འོངས་པའི་ལས་དོན་བྱེད་ཕྱོགས་ཀྱི་ཐོག་ནས་འགྲིག་མ་འགྲིག་དེ་འདྲའི་ཐོག་ནས་ཁོང་ཚོ་གོ་བསྡུར་དང་གུ་ཞང་དེ་མང་པོ་གནང་བྱས་ད་མཐའ་མ་དེ་ལ་ཡ་ནི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནང་ལོགས་ཀྱི་ད་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་དེ་ལ་ཡ་ཞིབ་འཇུག་གནང་དགོས་ཡ་མང་པོ་ཤོར་ད་གཙོ་བོ་དེ་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཞིབ་འཇུག་གནང་བའི་སྐབས་ལ་ཡ་ཨ་མི་རི་ཀའི་ཕྱི་འབྲེལ་གྱི་སྲིད་བྱུས་ཐོག་ནས་འདས་པའི་གཞུང་གི་གཞུང་འཛིན་ཚོས་ཀྱི་ད་སྲིད་བྱུས་ག་རེ་ཟིན་ཏོ་དེ་གས་དེ་ལ་ཡག་གཞི་བཞག་པའི་ཐོག་ནས་གནང་ཡག་ཅིག་ཆགས་འགྲོ་གི་ཡོད་དུས་ད་དེ་ནང་ལ་ཡག་ཞིབ་འཇུག་གནང་བྱས་ཚིག་ཚིག་དང་བརྗོད་བྱ་དང་དེ་འདྲས་ལ་ཡག་འགྱུར་བ་བཏང་གནང་ཡག་གི་དེ་གས་དེ་ཞིབ་འཇུག་ཆ་ཚང་གནང་ཨ་དེ་ནས་ཐ་མ་དེ་ཡག་ད་ཕྱི་འབྲེལ་ལས་དོན་ཚོགས་ཆུང་ནས་འདི་གོང་འབུལ་ད་དེ་ཆོག་མཆན་ཞིག་གནང་དགོས་ཀྱི་ཡོད་རེད་བྱས་ཙང་འདི་ད། ད་འདི་ཐག་ཆོད་པའི་བཟོ་འདྲ་ཅིག་ད་ལྟ་འདི་འདི་ཐག་ཆོད་བྱས། དེ་ཡི་བརྒྱུད་རིམ་མར་ཞུས་ན་ད་གྲོས་ཁྲིམས་ཡིག་གི་འགྲོ་སྟངས་ཀྱི་ཆ་ནས་དང་པོར་གྲོས་ཚོགས་འཐུས་མི་ཞིག་གི་བསྣམས་ཕེབས་འདི་ཡང་ཕྱི་འབྲེལ་ལས་དོན་ཚོགས་ཆུང་ད་དཔེར་ན་བོད་པའི་གི་གནས་ཚུལ་འདི་ཡིན་ན་རྒྱ་ནག་དང་ཐད་ཀར་འབྲེལ་བ་ཆགས་དུས་ཁོ་ཕྱི་འབྲེལ་ལས་དོན་ཚོགས་ཆུང་ག་འགྲོ་གི་རེད་ཡང་སྐབས་རེ་འདི་ནང་ལོགས་ལ་ཡང་དཔལ་འབྱོར་གྱི་དངུལ་དང་འབྲེལ་བ་འདི་ཡོད་པ་ཡིན་ན་དཔལ་འབྱོར་གྱི་ལས་དོན་ཚོགས་ཆུང་ལ་ཡང་སྙན་གསན་འགྲོ་དགོས་ཡ་འདི་འདྲ་ཡོང་གི་ཡོད་ད་འདི་གས་འདི་གང་ལྟར་འདི་གས་འདི་བརྒྱུད་རིམ་ཆ་ཚང་འགྲིམས་བྱས་མཐའ་མ་དེ་གྲོས་ཚོགས་ཀྱི།

རྒྱབ་སྐྱོར་གནང་སྟངས་ཀྱི་ཆ་ནས་ཞུས་པ་ཡིན་ན་ད་ལྟ་བར་དུ་དཔེར་ན་གྲོས་ཚོགས་འཐུས་མི་བཅུ་གྲངས་གཅིག་གིས་དེ་ལ་ཡང་རྒྱབ་སྐྱོར་གནང་ཚར་བ་རེད་ད་དེ་ཡང་སྔོན་ཐོན་གྱི་རྒྱབ་སྐྱོར་གནང་བ་འདི་རེད་ད་དེ་གནང་ཚར་བ་རེད་བྱེད་དུས་ཁྲིམས་ཡིག་འདི་གྲོས་ཚོགས་ནང་ལ་ཡང་ཕེབས་གྲོས་ཚོགས་ནང་སྤྱིར་བཏང་ད་ཆབ་སྲིད་ཚོགས་པ་གཉིས་ཆར་གྱི་འཐུས་མི་ཡོད་རེད་རྒྱབ་སྐྱོར་གནང་མཁན་ནང་ལོགས་ལ་ལྷག་པར་དུ་གྲོས་ཚོགས་གོང་འོག་གཉིས་ཆར་གྱི་འཐུས་མི་ཡོད་རེད་ད་དེ་གནད་འགག་ཞེ་པོ་ཅིག་བརྩི་གནང་གི་འདུག་ད་ཡིན་ན་འདི་ནང་ལ་ཚིག་བརྗོད་འདི་གའི་འདི་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གི་དེ་སྔ་བཀའ་གསུང་ཡག་གི

གྲོས་འཆར་བཏོན་མཁན་གྱི་ནང་ལོགས་ནས་དེ་མར་བཏོན་གནང་ཅིག་འགྱུར་བ་བཏང་གནང་ཤག་ད་བཏགས་ན་ཤིང། ད་གཙོ་ཆེ་ཤོས་དེ་ག་རེ་གང་ལ་འགོག་རྐྱེན་འགྲོ་བ་དེ་དག་ཁ་སོང་རེད་དེ་སླ་རུ་འགྲོ་ཤག་ཟེར་ཡ་ཅིག་དང་དེ་འདྲ་ཅིག་བསམ་ཚུལ་ཅིག་ཡོང་གི་ཡོད་རེད་ཡིན་ནས། སྐྱབས་མགོན་རིན་པོ་ཆེའི་དགོངས་པ་གཞི་བཟུང་གིས་དབུ་མའི་ལམ་གྱི་ཐོག་ནས་འཐབ་རྩོད་གནང་དགོས་ཡ་དང་བགྲོ་གླེང་གནང་དགོས་ཀྱི་ཟེར་དེ་གྲོས་མོལ་གནང་དགོས་ཀྱི་ཟེར་དེ་གཅིག་པ་རེད་ཡིན་ནས་བོད་པའི་འཐབ་རྩོད་འདི་ལ་ཡང་ངོས་འཛིན་གནང་ཕྱོགས་ཐོག་ནས་ལྟ་དགོས་ཡ་ཅིག་དང་དེ་ལ་དོ་སྣང་བྱེད་དགོས་ཡ་ཅིག་རེད་འདུག་ད་དེ་ནས་དཔེར་ན་ད་ལྟ་གྲོས་འཆར་བཏོན་མཁན་ཚོས་ཀྱི་ཨ་རིའི་གྲོས་ཚོགས་ཀྱི་ངོས་ནས་བོད་ཀྱི་གནད་དོན་ཐོག་ལ་རྒྱ་ནག་གི་ད་ལྟ་དཔེར་ན་བོད་འདི་ལོ་རྒྱུས་ཀྱི་ཐོག་གནའ་སྔ་མོ་ནས་རྒྱ་ནག་གི་མངའ་དབང་རེད་ཟེར་གྱི་ཡོད་པ་དེ་ལོ་རྒྱུས་ཀྱི་ཐོག་ནས་ནོར་བ་རེད་འཁྲུལ་བ་རེད་ཟེར་གྱི་འཆར་གཞི་ནང་དེ་བཀོད་ཡོད་རེད་དེ་ད་ལྟ་འདི་ནང་ལོགས་ལ་ཡང་ནོར་བ་རེད་འཁྲུལ་བ་རེད་ཟེར་དེ་ཚིག་འདི་འགྱུར་བ་བཏང་གནང་བྱས་ཨ་ཏག་ཏག་བསྡད་ཡོད་མ་རེད་ཟེར་ཡ་ཅིག་ད་ག་འདྲ་ཏག་ཏག་བསྡད་ཡོད་མ་རེད་ཟེར་དུས་འདི་ཡ་གོ་བ་ཡིན་ན་འཐེན་ཡ་ཡོད་པའི་བཟོ་འདྲ་ཅིག་མ་འོངས་པ་གོ་ད་གཅིག་ནས་འདི་རེད་གཅིག་ནས་ཕྱི་འབྲེལ་སྲིད་ཇུས་ཀྱི་ཐོག་ནས་བརྟན་པོ་ཞིག་བྱེད་ཀྱི་ཡོད་པ་ཨ་རིའི་གཞུང་ལ་ཡིན་ན་ཡང་དེ་མ་འོངས་པ་ཡ་ག་རེ་ཡིན་ན་ཡོང་སྲིད་ཀྱི་རེད་པ་དེ་འདྲས་ཅིག་གི་ཐོག་ནས་གོ་བརྟན་པོ་བྱེད་པའི་གི་བཟོ་ཅིག་རེད་ཡིན་ནས་ད་ད་ལྟ་ང་ཚོ་འདི་མང་པོ་ཅིག་གི་འདི་འགྱུར་བ་འགྲོ་དུས་ཙམ་པ་འགྱུར་བ་ག་རེ་འགྲོ་གི་ཡོད་རེད་ཟེར་ཏེ་ང་ཚོ་དཔྱད་པ་བྱེད་དགོས་ཀྱི་ཡོད་དུས་འདི་ནང་ལ་འགྱུར་བ་འགྲོ་སྟངས་ཅིག་འདི་རེད་ཤག་ད་ཡིན་ནའི་ད་རེས་ཁྲིམས་ཡིག་འདི་གལ་སྲིད་གཏན་འབེབས་བྱུང་བ་ཡིན་ན། དོ་སྣང་བྱེད་དགོས་ཡ་གཙོ་བོ་ག་རེ་འདུག་ཟེར་ན། ད་ལྟ་འདི་ནང་ལོགས་ལ་ཨ་མི་རི་ཀའི་ད་ལྟ་བོད་དོན་ཉིས་སྟོང་གཉིས་ལ་ཡ་ད་ཁྲིམས་ཡིག་འདི་ནང་ལོགས་ལ་ག་རེ་བཀོད་ཡོད་རེད་ཟེར་ན་རང་འཇགས་བཞག་པའི་ཐོག་འདི་ནང་ལོགས་ལ་དཔེར་ན་འདི་ཡོད་རེད། བོད་དང་རྒྱ་ནག་གཉིས་ཀྱི་གནད་དོན་ཐོག་ལ་ཡང་ཞིབ་འཇུག་གནང་དགོས་ཀྱི་རེད་གྲོས་མོལ་གནང་དགོས་ཀྱི་རེད་གྲོས་མོལ་གནང་བ་འདི་ཨ་ནི་རྒྱལ་བ་རིན་པོ་ཆེ་དང་རྒྱལ་བ་རིན་པོ་ཆེའི་སྐུ་ཚབ་དང་ལྷན་དུ་ཨ་ནི་རྒྱ་ནག་གཞུང་གིས་གྲོས་མོལ་ཞུ་དགོས་ཀྱི་རེད་ཟེར་ཡ་འདི་ཡོད་རེད་ད་ཡིན་ནའི་ད་ལྟ་འདི་ནང་ལོགས་ལ་དོ་སྣང་བྱེད་དགོས་ཡ་ག་རེ་ཡོད་རེད་ཟེར་ན་ཉིས་སྟོང་ཉི་ཤུ་ལ་ཡང་ཁྲིམས་ཡིག་འགྱུར་བ་ཅིག་ཕྱིན་ཡོད་རེད་འདི་ནང་ལོགས་ལ་ཡང་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་བཀའ་མོལ་གནང་དགོས་རེད་ཟེར་ཡ་གཅིག་ཡོད་རེད།

བཏོན་པ་ནང་བཞིན་ནང་དོན་ཁག་ཅིག་ངོ་སྤྲོད་གནང་བ་རེད། ད་ད་ལྟ་ཁ་སང་སྤྱི་ཟླ་བཅུ་གཅིག་ཚེས་ཉི་ཤུ་དགུ་ཉིན་འདི་བྱུང་བ་འདི་གི་ཡང་དུས་ཚོད་ཀྱི་ཆ་ནས་གནད་འགག་ཅིག་ཡང་མཐོང་འདི་གི་ད་ལྟ་ཉིན་ཤས་གོང་ལ་ད་ལྟ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀའི་ནང་ལོགས་ལ་ད་ལོ་དྲུག་ཡི་རྗེས་ཐེངས་དང་པོ་དེ་འདྲའི་སླེབས་པའི་གི་གནས་ཚུལ་བྱུང་བའི་རྗེས་ལ་ཉིན་ཤས་རྗེས་ལ་ད་རེས་ཨ་མི་རི་ཀའི་གི་ད་ཕྱི་སྲིད་ལས་དོན་ཚོགས་ཆུང་གི་ཅིག་བོད་རྒྱ་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ་རྒྱབ་སྐྱོར་གནང་བ་འདི་ཡང་གནད་འགག་ཅིག་ཡོད་པ་ཅིག་ཚང་མས་གི་ཡང་ངོས་འཛིན་བྱས་བསྡད་ཡ་ཅིག་ཆགས་བསྡད་ཀྱི་འདུག་ད་ག་ནང་བཞིན་ད་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དེ་སླེབས་པའི་སྐབས་སུ་ད་སྲིད་འཛིན་བྷའི་ཏན་དང་མཇལ་མོལ་བྱུང་བའི་སྐབས་ད་ཕོ་བྲང་དཀར་པོའི་གསར་འགོད་གསལ་བསྒྲགས་སྤེལ་བའི་ནང་དོན་གཞིར་བཟུང་སྐབས་དེ་དུས་སྲིད་འཛིན་བའི་ཏེན་གྱིས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་ལྷན་དུ་གཅིག་བོད་ནང་ལོགས་ཀྱི་བོད་མི་ཚོའི་འགྲོ་བ་མིའི་ཐོབ་ཐང་ཐོག་ཐུགས་ཁྲལ་གནང་གི་ཡོད་ཞེས་དེ་འདྲའི་བཀའ་མོལ་ཞུས་ཡིན་ཞེས་འཁོད་པ་ནང་བཞིན་ད་ད་རེས་ཁྲིམས་འཆར་འདི་ལ་གཅིག

རྒྱ་ནག་གཞུང་གི་ངོས་ནས་ཐབས་ལམ་བྱས་མེད་པའི་གི་གནས་སྟངས་ཅིག་ད་ལྟ་ཆགས་ཡོད་རེད་ད། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ཅིག་ད། སྲིད་སྐྱོང་དེ་སྔ་ཡིན་ནའི་རེད་ད་ལྟ་སྲིད་སྐྱོང་ལས་ཐོག་སྤེན་པ་ཚེ་རིང་ལགས་ཡིན་ནའི་རེད། མུ་མཐུད་བྱས་བོད་རྒྱ་དཀའ་རྙོག་སེལ་རྒྱུ་རེད་ད་བོད་རྒྱ་གྲོས་མོལ་བྱུང་ཡས་ཀྱི། ད་གྲ་སྒྲིག་འདི་ཨང་གསར་ཡིན་ཞེས་བཤད་བསྡད་ཡའི་གི་གནས་སྟངས་འདི་ཆགས་བསྡད་ཀྱི་འདུག་ད་ད། ཨ་མི་རི་ཀའི་གྲོས་ཚོགས་ནང་ལོགས་ལ་ད་ད་གལ་སྲིད་ཁྲིམས་འཆར་འདི། གཏན་འབེབས་བྱུང་བ་ཡིན་ན་ཁྲིམས་འཆར་འདིའི་གི་ནང་ནང་དོན་འཁོད་པའི་གི་ད་ཅིག་བོད་རྒྱ་གྲོས་མོལ་སླར་གསོ་བྱེད་ཡ་རེད་གོང་ས་སྐྱབས་མགོན་ཆེན་པོ་མཆོག་གམ་ཡང་ན་ད་དབུས་བོད་མིའི་སྒྲིག་འཛུགས་གི་མགོ་ཁྲིད་རྣམ་པ་སྐུ་ཚབ་ལྷན་དུ་བཀའ་མོལ་བྱུང་ཡའི་གི་གནད་དོན་རེད་ད་ག་ནང་བཞིན་བོད་ནང་ལོགས་གི་བོད་མི་ཚོའི་ད་ཅིག་ངོ་བོ་ཉར་ཚགས་དེ་ཆོས་དང་རིག་གཞུང་གུས་བརྩི་ཞུ་ཡས་ད་གནད་དོན་འདི་ཚོ་ཚང་མ་གཅིག་ཁྲིམས་འཆར་འདིའི་ནང་ལོགས་ནང་དོན་ནང་འཁོད་ཡོད་པ་ནང་བཞིན། ཕྱོགས་གཞན་གཅིག་ལ་ཁྲིམས་འཆར་འདི་གཏན་འབེབས་བྱུང་བ་ཡིན་ན། ཁྲིམས་འཆར་འདི་གིས་ད་ལྟ་རྒྱ་ནག་གཞུང་གི་ངོས་ནས་ཅིག། འཛམ་བུ་གླིང་ནང་ལོགས་ལ་འཁྱོག་བཤད་བྱེད་པའི་ཀྱི་གནས་ཚུལ་ད་རྫུན་མ་མང་པོ་ཅིག་སྤེལ་བསྡད་ཀྱི་ཡོད་རེད་ད་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Propaganda འདི་ཚོ་ལ་ཅིག་ད་གདོང་ལེན་བྱས་རེད་ཡ་ཡ་ལན་བྱས་ཀྱི། གྲོས་ཆོད་ཅིག་ཡང་ཆགས་བསྡད་ཀྱི་འདུག་ཁྲིམས་འཆར་འདིའི་ཡི་ནང་ལོགས་ལ་ཅིག་བོད་པའི་གི་ད་ལོ་རྒྱུས་རེད་དེ་ག་ནང་བཞིན་བོད་པའི་གི་གནས་བབ་འདི་ཅིག་མ་ཁ་གསལ་ཤེས་ཡོང་དུས་རང་བཞིན་གི་རྒྱ་ནག་གཞུང་གི་ད་དེ་སྔ་རྒྱལ་སྤྱིའི་སྡིངས་ཆ་སྒང་ལ་རེད་རྒྱ་ནག་གཞུང་གི་ད་གཞུང་འབྲེལ་གི་གསར་ཤོག་ཁག་ནང་ལོགས་ལ་བོད་འདི་ཅིག་གྱང་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་པ་དང་ཅིག་ད་གནས་བབ། འདི་བོད་རྒྱ་ནག་དང་གཅིག་མཚུངས་ཡིན་པ་ཅིག་མང་པོ་ཞིག་བཤད་ཡག་འདི་ཚོ་ལ་ཅིག་གདོང་ལེན་བྱེད་ཡས་ཀྱི་ཨ་ནི་ང་ཚོ་ད་བོད་པའི་གི་ལག་ཆ་མ་བཟོ་ན་ཅིག་ཆགས་དེ་ཅིག་ཆགས་བསྡད་ཀྱི་འདུག་ལྷག་པར་དུ་ད་བོད་ནང་ལོགས་ལ་ཅིག་རྒྱ་ནག་གཞུང་གི་བཤད་ཡག་རང་དབང་ཡོད་བོད་མི་ཚོ་སྐྱིད་པོ་ཡོད་རེད་ཅིག་ཡར་རྒྱས་དང་འཛུགས་སྐྲུན་མང་པོ་ཅིག་ཕྱིན་ཡོད་རེད་ད་འདི་ཚོ་བོད་པའི་བོད་མི་ལ་ཁེ་ཕན་བཟོས་ཡོད་རེད་ཟེར་གྱི་ད་ཡང་འདི་ཚོ་ཡང་འཁྱོག་བཤད་ཀྱི་གནས་སྟངས་ཅིག་ཆགས་ཡོད་དུས་འདི་ཚོ་ལ་གདོང་ལེན་བྱས་ཀྱི་ལག་ཆ་ཅིག་ཡང་ཆགས་བསྡད་ཀྱི་འདུག་ལྷག་པར་དུ་ད་ལྟ། རྒྱལ་སྤྱིའི་ནང་ལོགས་ལ་རང་དབང་ཁང་པའི་གི་ངོས་ནས་ལོ་ལྟར་རེ་བཞིན་ཅིག་འཛམ་བུ་གླིང་ཁྱོན་ཡོངས་ནང་ལོགས་ལ་རང་དབང་མེད་པའི་གི་རྒྱལ་ཁབ་ཀྱི་སྙན་ཐོ་ཁག་ཅིག་ཐོན་ཡོང་དུས་ཉམས་ཞིབ་ཐོག་ནས། བོད་འདི། ད། ལྷོ་སུ་དཱན་རེད་དེ་ག་ནང་བཞིན་སི་རི་ཡ་དང་ད། ད་གཅིག་མཚུངས་རང་དབང་མེད་པའི་གི་རྒྱལ་ཁབ་ཅིག་ལ་ངོས་འཛིན་བྱེད་ཡོང་དུས། ད་གྲོས་ཆོད་འདི་གི། ད་ཁྲིམས་འཆར་འདི་གི་བརྒྱུད་བྱས་ཡང་གནད་དོན་འདི་ཚོ་ཅིག་འཛམ་བུ་གླིང་ནང་ལོགས་ལ་ཁ་གསལ་ཆགས་བསྡད་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་ལྷག་པར་དུ་ད། རྒྱ་ནག་གཞུང་གི་ངོས་ནས། ཅིག་བོད་ནང་ལོགས་ལ་ད་ད་ལྟ་གོང་དུ་བཤད་པ་ནང་བཞིན་རེད་ཅིག་བོད་ཀྱི་རིག་གཞུང། ཅིག་སྐད་ཡིག་རེད་ད་བོད་མི་ཚོ། ཀྱི་ཁོར་ཡུག་དང་ད་ལྟ་ཉིན་རེ་ཀྱི་འཚོ་བ། དེ་ཚོ་ཚང་མ་ཅིག་ད་ཡག་པོ་ཡོད་པའི་གྱི་གནས་སྟངས་འདི་ལ་ཡང་ཡང་ད་རེས་ཁྲིམས་འཆར་འདི་གལ་སྲིད་གཏན་འབེབས་བྱུང་བ་ཡིན་ན། ཨ་མི་རི་ཀའི་གྱི་གཞུང་གི་ངོས་ནས་ཡང་ཅིག་རྒྱ་ནག་གཞུང་ལ་སྐྱོན་བརྗོད་བྱེད་ཡས་རེད་རྒྱ་ནག་གཞུང་ལ་གནད་དོན་བོད་ཀྱི་གནད་དོན་ཐོག་ཅིག་ཡར་རྒྱས་གཏང་དགོས་ཡའི་གྱི་རྣམ་པ་དེ་ཚོའི་ཐོག་ལ་ཅིག་གོམ་པ་མདུན་སྐྱོད་བྱེད་ཡའི་ལམ་ཁ་ཅིག་ད་ཁྲིམས་འཆར་འདིའི་གྱི་བརྒྱུད་ནས། རྒྱ་ཨ་མི་རི་ཀའི་གི་གཞུང། སུ་སླེབས་པ་ཡིན་ནའི་འདི་གི་གནང་དགོས་ཡས་ཀྱི་གནས་སྟངས་ཅིག་ཆགས་འདུག་དོ། ལགས་རེད་ད་ལྟ་འདི་ནང་ལ་ད་གཙོ་བོ་དེ་གཞི་འཛིན་ས་དེ་ཕྱི་ལོ་ཉིས་སྟོང་གཉིས་ཀྱི་བོད་ཀྱི་སྲིད་ཇུས་ཁྲིམས་ཡིག་དེ་གཞི་འཛིན་གྱི་ཡོད་རེད་པ་ད་དེ་ལ་ཡ་བསྐྱར་བཅོས་གནང་ཡག་གི་གནང་བྱས་ད་ད་ལོའི་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་ཡ་གཏན་འབེབས་གནང་ཡག་གི་ཁྲིམས་ཡིག་དེ་ད་ད་བོད་རྒྱ་གཉིས་ཀྱི་རྩོད་རྙོག།

བོད་དེ་རྒྱ་ནག་གི་དཔེ་གནའ་སྔ་མོ་ནས་ལོ་རྒྱུས་ཀྱི་ཐོག་ནས་ཅིག་ཆ་ཤས་རེད་ཟེར་ཡག་འདྲ་པོ་དེ་འདྲ་དེ་གས་དེ་ཨ་ནི་ཏག་ཏག་བསྡད་ཡོག་མ་རེད་དེ་གས་དེ་ལོག་འགྲེལ་བྱས་པ་དེ་གས་དེ་ལ་ཕར་ཨ་ནི་ཐེར་འདོན་གདོང་ལེན་བྱེད་དགོས་ཡག་གནས་ཚུལ་རྫུན་སྒྲིག་བྱས་བྱས་བཤད་ཡོང་ན་དེ་ལ་ཕར་ལན་འདེབས་བྱེད་དགོས་ཡག་ད་དེ་འདྲའི་སྐོར་དེ་གཅིག་གསུངས་བསྡད་ཡོག་རེད་གཉིས་པ་དེ་ལ་བོད་ཀྱི་གནས་ཚུལ་དེ་ད་རང་ཐག་རང་གཅོད་ཀྱི་ཐོག་ནས། ཤུགས་ཆེ་ཤོས་ཅིག་འདི་ནང་ལོགས་ལ་ཡ་ད་རྒྱལ་ཚོགས་དང་ཨ་ནི་གནའ་སྔ་མོའི་གི་ད་ཁྲིམས་ཡིག་དང་འགྲོ་སྟངས་ཡིག་ཆ་འདི་མང་པོ་ཅིག་ལ་ཡ་ཞིབ་འཇུག་བྱས་པའི་ཐོག་ནས་བོད་མི་ཚོ་ལ་རང་ཐག་རང་གཅོད་ཀྱི་ཐོབ་ཐང་དེ་དགོས་ཀྱི་འདུག་ལྷག་པར་དུ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྲིམས་ཡིག་འདི་གཞི་བཟུང་གྲོས་ཆོད་གཞི་བཟུང་ཁྲིམས་ཡིག་ཟེར་གི་རེད་གྲོས་ཆོད་གཞི་བཟུང་བྱས་བྱས་བོད་མི་ཚོ་ལ་རང་ཐག་རང་གཅོད་ཀྱི་ཐོབ་ཐང་དགོས་ཀྱི་འདུག་རང་དབང་ཐག་གཅོད་བྱེད་ཡ་གི་ཐོབ་ཐང་དགོས་ཀྱི་འདུག་ཟེར་དེ་ཚིག་འདི་གསར་པ་ཞེ་པོ་ཅིག་དང་ཤུགས་ཆེན་པོ་ཞེ་པོ་ཅིག་རེད་ད་རང་ཐག་རང་གཅོད་ཟེར་དུས་ཚོད་མ་འོངས་པ

མགོ་ལོག་རང་སྐྱོང་ཁུལ་དང་ད་ག་ནང་བཞིན་རྨ་ལྷོ་རང་སྐྱོང་ཁུལ། ཨ་ནི་ད་ག་ནང་བཞིན་ད་ལྟ་མཚོ་བྱང་རང་སྐྱོང་ཁུལ་ད་མདོར་བསྡུས་པས་ན་ཆོལ་ཁ་གསུམ་ཡོངས་སུ་རྫོགས་པ་འདི་ན་དཀར་མཛེས་རང་སྐྱོང་ཁུལ་རྔ་པ་རང་སྐྱོང་ཁུལ། ཆའང་རང་སྐྱོང་ཁུལ་མུ་ལི། སྨི་ལི་ཟེར་ན་ད་ལྟ་མ་གིའི་ཁམས་ཀྱི་ད་མ་གིའི་ས་མ་གིའི་རྒྱ་ནག་སི་ཁྲོན་གྱི་མ་གིའི་ས་མཚམས་ལ་ཡ་ཐུག་བསྡད་ཀྱི་ཡོད་རེད། དེ་ནས་ད་ལྟ་བདེ་ཆེན་སྔོན་མ་ད་སྐུ་ཚབ་རྒྱ་རི་རིན་པོ་ཆེ་ཁོང་རྣམ་ཚོ་ཕེབས་ས་བདེ་ཆེན་བོད་རིགས་རང་སྐྱོང་ཁུལ་ཟེར་གྱི་ཡོད་རེད་དེ་གས་དེ་གས་ཚང་མ་ལ་ཚུད་པ་ཅིག་ཡིན་གསུངས་ཡོད་ད་ག་འདྲ་དེ་ནས་ག་རེ་བསྟན་གྱི་ཡོད་རེད་ཟེར་ན། བོད་ཆོལ་ཁ་གསུམ་ཡོངས་སུ་རྫོགས་པ་སྐྱབས་མགོན་རིན་པོ་ཆེ་གིས་དགོངས་པ་བཞེས་ཞུ་ཡས་ཀྱི་བོད་ཆོལ་ཁ་གསུམ་ཡོངས་སུ་རྫོགས་པ། ད། བཙན་བྱོལ་ནང་ལོགས་ཀྱི་ཁ་རྒྱུན་གཞི་བཟུང་བྱས་པ་ཡིན་ན་མདོ་སྟོད་མདོ་སྨད་དབུས་གཙང་ཡོངས་སུ་རྫོགས་པ་བོད་གཅིག་གི་བར་ལ་ཡ་ཚུད་ཀྱི་ཡོད་པ་འདི་དོ་སྣང་བྱེད་དགོས་ཡ་གནད་འགག་ཆེན་པོ་ཞེ་པོ་ཅིག་རེད་འདུག་ཅེས་ཞུ་ཡས་ཡིན་དེ་ནས་ད་ལྟ་བོད་ཀྱི་སྲིད་ཇུས་ཀྱི་ཁྲིམས་ཡིག་འདིའི་འོག་ནས་སྔ་མོ་ཡིན་ན་ད་འདི་རེད། ཉིས་སྟོང་གཉིས་ལ་ཡ་གྲོས་མོལ་བྱེད་དགོས་ཀྱི་འདུག་གྲོས་མོལ་སུ་ལ་བྱེད་དགོས་ཀྱི་རེད། འདིའི་ནང་ལོགས་ལ་འདི་སྐུལ་འདེད་བྱེད་མཁན་སུས་བྱེད་ཀྱི་རེད་བོད་དེ་དཔེར་ན་དམིགས་བསལ་སྐུ་ཚབ་བསྐོ་བཞག་གནང་ཡོད་རེད་པ་དམིགས་བསལ་སྐུ་ཚབ་བསྐོས་ཡོད་ཁོང་རྣམ་གྱིས་ཐུགས་འགན་བཞེས་གནང་གི་རེད། འདིའི་ཐོག་ལ་ཡ་རྒྱ་ནག་གཞུང་གིས་ལན་འདེབས་བྱེད་དགོས་ཀྱི་རེད་ཡ་ལན་བྱེད་དགོས་ཀྱི་རེད། ཨ་ལྷག་པར་དུ་ཕྱི་སྲིད་ལས་ཁུངས་ཀྱིས་ཨ་ནི་ལོ་རེ་བཞིན་དུ་སྙན་ཐོ་ཞིག་གོང་འབུལ་བྱེད་དགོས་ཀྱི་རེད་སྙན་ཐོ་དེ་གས་གོང་འབུལ་བྱེད་དགོས་ཀྱི་རེད། ད་དེ་འདྲས་ཞིག་ཡོད་རེད་ད་ད་ལྟ་འདིའི་ནང་ལོགས་ལ་ད་རེས་དེ་གས་དེ་ཁྲིམས་ཡིག་འདིའི་ནང་ལོགས་ནས་བོད་ཀྱི་ལོ་རྒྱུས་ཐོག་ནས་གནས་བབ་དེ་གས་དེ་ལ་ཡ་འགྲེལ་བཤད་འདི་ནན་པོ་ཞེ་པོ་ཅིག་ད་ལྟ་དོ་སྣང་བྱེད་དགོས་ཡ་ཅིག་རེད། འདིའི་ནང་ལོགས་ལ་དཔེར་ན་རྒྱ་ནག་གཞུང་ཨ་མི་རི་ཀའི་ངོས་ནས་བོད་འདི་རྒྱ་ནག་གི་གནའ་སྔ་མོ་ནས་ཆ་ཤས་རེད་ཟེར་ཡ་དེ་ལ་ཡ་གཏན་ནས

ཡོང་ཐུབ་པའི་གི་ད་ཨ་མི་རི་ཀའི་གཞུང་གི་ངོས་ནས་དེའི་ཐོག་ལ་ཅིག་མཐུན་འགྱུར་སྟོན་རྒྱུའི་གི་ཁྲིམས་འཆར་དེ་ཅིག་ཆགས་བསྡད་ཡོད་རེད་དེའི་མཉམ་དུ་ད་ལྟ་གོང་དུ་ཞུས་པ་ནང་བཞིན་རེད། རྒྱ་ནག་གི་ངོས་ནས་ད་དེང་སང Propaganda རེད་ད་དབྱིན་སྐད་ཐོག་ནས་ཅིག་འཁྱོག་བཤད་དང་ཨ་ནི་གནས་ཚུལ་རྫུན་མ་མང་པོ་ཞེ་པོ་ཅིག་ད་རྒྱལ་སྤྱིའི་ནང་ལོགས་ལ་ཅིག་བཀྲམས་ཡོང་དུས་འཛམ་བུ་གླིང་གི་ད་རྒྱལ་ཁབ་མང་པོ་ཞེ་པོ་ཅིག་དུས་ཁག་ཅིག་གིས་ད་དངོས་གནས་གནད་དོན་འདི་ཚོ་གཅིག་ལ་བདེན་པ་མེད་ན་བསམ་པའི་གི་གནས་སྟངས་དེ་འདྲས་མང་པོ་ཅིག་ཆགས་ཡོང་དུས། ཨ་མི་རི་ཀའི་གི་གཞུང་གི་ངོས་ནས་ད་རེས་ཀྱི་ཁྲིམས་འཆར་འདིའི་བརྒྱུད་བྱས། གཅིག་བོད་རྒྱ་འབྲེལ་མོལ་གྱི་ཐབས་ལམ་ལ་མཐུན་འགྱུར་བྱས་བ་ཙམ་མ་ཟད། རྒྱལ་སྤྱིའི་ནང་ལོགས་ལ་ཅིག་བོད་དོན་ལ་རྒྱབ་སྐྱོར་ཐོབ་ཡ་རེད་ལྷག་པར་དུ་རྒྱལ་ཁབ་གཞན་ད་ཡུ་རོབ་རེད་ད་ག་ནང་བཞིན་ཨོ་སི་ཀྲི་ལི་ཡ་ད་རྒྱ་གར་ད་མང་པོ་ཞིག་གི་ཨ་མི་རི་ཀ་ནང་བཞིན་ཅིག་ཁྲིམས་འཆར་བོད་པའི་གནད་དོན་ལ་རྒྱབ་སྐྱོར་ཡོང་སླད་ཁྲིམས་འཆར་དེ་འདྲའི་གཏན་འབེབས་བྱུང་ཐུབ་ཡས་ཀྱི་ཐོག་ལ་ཅིག་ཐབས་ལམ་འཚོལ་ཐུབ་ཡས་དང་ཅིག་ཁོར་ཡུག་བསྐྲུན་ཐུབ་ཡས་ཀྱི་གནས་སྟངས་ཅིག་ཡ་ཆགས་བསྡད་ཀྱི་འདུག་ལྷག་པར་དུ་ཁྲིམས་འཆར་འདིའི་གི་ད་ད་ལྟ། ཨ་མི་རི་ཀའི་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨཱ་ཛར་ཛི་ཡ་ད་ད་ལྟའི་ཆ་ལ་ཆགས་བསྡད་ཀྱི་ཡོད་རེད་གང་ལྟར་གོ་གནས་འདིའི་ཐོག་ལ་སུ་སླེབས་པ་ཡིན་ནས་འདི་གི་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་ངོས་ནས་གལ་སྲིད་བོད་ཀྱི་དང་འབྲེལ་བ་ཡོད་པའི་གི་གནས་ཚུལ་འཁྱོག་བཤད་འདི་འདྲ་རྒྱ་ནག་གཞུང་གིས་ཅིག་མ། ཐེར་འདོན་བྱས་པ་ཡིན་ན་འདི་ལ་ཕར་གདོང་ལེན་བྱེད་ཡ་འདི་ད་ཕྱི་སྲིད་ལས་ཁུངས་རེད་ད་ག་ནང་བཞིན་ལྷག་པར་དུ་བོད་དོན་དམིགས་བསལ་འབྲེལ་མཐུད་པ་འདི་གི་ངོས་ནས་གནང་དགོས་ཡ་ཆགས་ཀྱི་ཡོད་པ་འདི་ད་རེས་ཁྲིམས་འཆར་འདིའི་ནང་ལོགས་ལ་མངོན་གསལ་དོད་པོ་ཆགས་བསྡད་འདུག་འདི་མཉམ་དུ་ཨ་ནི་དཔལ་འབྱོར་གྱི་མཐུན་འགྱུར་བྱས་ཀྱི་གནས་སྟངས་ཅིག་ཆགས་བསྡད་འདུག་ཕྱི་ལོ་ཉིས་སྟོང་ཨ་མི་རི་ཀའི་གི་ད་ཉིས་སྟོང་བཅོ་བརྒྱད་ལོའི། དབྱིན་ཇིའི་ཐོག་ནས Asia Reassurance Initiative Act ཞེས་པ་འདི་ད་ཨེ་ཤི་ཡ་གཅིག་ད་ཐད་ཀ་ཐད་སྒྱུར་བྱས་པ་ཡིན་ན། དགག་ལན་བསྐྱར་ནན་ཁྲིམས་འཆར་ཉིས་སྟོང་བཅོ་བརྒྱད་འདི་གི་བརྒྱུད་བྱས་རྒྱ་ནག་གི་འཁྱོག་བཤད་ཀྱི་གནས་ཚུལ་བཏོན་པ་འདི་ཚོ་ལ་ཅིག་ཡ་ལན་བྱེད་ཀྱི་ཆེད་དུ་དངུལ་གྱི་ད་བོད་པའི་གི་སྐུ་ཚབ་རེད་ད་བོད་མི་ཚོ་ལ་དངུལ་གྱི་མཐུན་འགྱུར་བྱེད་ཡ་འདི་ཡང་ད་རེས་ཁྲིམས་འཆར་འདིའི་ནང་ལོགས་ལ་ཆགས་བསྡད་ཀྱི་འདུག་ཨ་འདི་མཉམ་དུ་ད་ད་ད། གོང་དུ་ཞུས་པ་ནང་བཞིན་རེད་ཅིག་བོད་ནང་ལོགས་ཀྱི་ད་ལུག་བོད་པའི་བོད་ཀྱི་ལོ་རྒྱུས་དང། བོད་མིའི་རང་དབང་རེད་ད་ཅིག། བོད་མི་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ད་སྒྲིག་འཛུགས། འདི་ཚང་མ་ཅིག་རྒྱ་ནག་གཞུང་གི་གནས་ཚུལ་ཅིག་རྫུན་མ་མང་པོ་ཅིག་བཤད་ཡོང་དུས་འདི་ཚོ་ཚང་མ་ལ་ད་འགོག་ལན་བྱས་ཀྱི། ཁྲིམས་འཆར་འདི་གི་བརྒྱུད་བྱས་ཡོང་ཐུབ་ཡས་ཀྱི་གནས་སྟངས་ཆགས་བསྡད་ཀྱི་འདུག་ལྷག་པར་དུ་ད་རྒྱ་ནག་གི་གཞུང་གི།

དེ་སྔ་བོད་ལ་རྒྱབ་བོད་པའི་གནད་དོན་འདི་ལ་རྒྱབ་སྐྱོར་གནང་གི་ཡོད་པ་ནང་བཞིན་ད་ལྟ་སླར་ཡང་ད་རྒྱབ་སྐྱོར་ཤུགས་ཆེ་རུ་འགྲོ་གི་ཡོད་པ་འདི་ཁྲིམས་འཆར་ད་དེ་སྔ་གཉིས་བྱུང་བ་རེད་ད་ལྟའི་ཁྲིམས་འཆར་འདི་ལ་ཨ་མི་རི་ཀའི་ཆབ་སྲིད་ཚོགས་པ་གཉིས་ཀའི་དབྱེར་མེད་ཀྱི་ཐོག་ནས་རྒྱབ་སྐྱོར་གནང་གི་ཡོད་པ་འདི་མངོན་གསལ་དོད་པོ་ཆགས་བསྡད་ཀྱི་འདུག་ལྷག་པར་དུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་ད་ལྟ་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་དང་ཕྱི་སྲིད། དྲུང་ཆེ Antony Blinken གྱིས Uzra Zeya མཆོག་ད་ལྟ་བོད་དོན་གྱི་དཀའ་རྙོག་སེལ་ཡས་ཀྱི་ཆེད་དུ་དམིགས་བསལ་གྱི་སྐུ་ཚབ་དེ་འདྲས་བསྐོ་བཞག་བྱས་པ་རེད། ད་ག་ནང་བཞིན་ན་ནིང་ལོ་ཨ་མི་རི་ཀའི་གི་ད་ནོར་སྲིད་ལྷན་ཁང་གི་ངོས་ནས་རྒྱ་ནག་གི་ད་དཔོན་རིགས་གཉིས་ཅིག་དེ་འདྲས་ད་དབྱིན་སྐད་དུ་ཞུས་པ་ན Sanction དང་གཅིག་ཨ་མི་རི་ཀའི་ནང་ལོགས་ལ་ཡོང་མ་ཐུབ་པའི་ཀྱི་གནས་བབ་བཟོས་པ་རེད། འདི་བཟོ་དགོས་པའི་རྒྱུ་མཚན་ནི་རྒྱུ་མཚན་འདི་ཨ་མི་རི་ཀའི་ཀྱི་ད་རྒྱ་ནག་གི་དཔོན་རིགས་དེ་གཉིས་ཀྱིས་བོད་རང་སྐྱོང་ལྗོངས་ནང་ལོགས་ལ་ཧ་ལས་པའི་ཀྱི་ད་བོད་མི་ཚོར་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བའི་ཀྱི་གནས་སྟངས་འོག་ལ་འདི་འདྲའི་བྱས་པའི་གནས་སྟངས་ཆགས་འདུག་དེ་ག་ནང་བཞིན་སྔ་ལོ་ད་ད་ལོ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གི་ལོ་འགོ་ལོ་འགོ་བཙུགས་དུས་ཡང Antony Blinken མཆོག་གིས་ཨ་མི་རི་ཀའི་ད་ཕྱི་སྲིད་ལས་ཁུངས་ཀྱི་ངོས་ནས་རྒྱ་ནག་གི་དཔོན་རིགས་གཞན་ཁག་གཅིག་ལ་བོད་ནང་ལོགས་ལ་ད་ཅིག་བཅའ་སྡོད་སློབ་གྲྭ་ཁག་ནང་ལོགས་བོད་པའི་སློབ་ཕྲུག་མང་པོ་ཅིག་ད་ཕ་མ་དང་ཁ་བྲལ་བྱས་ཅིག་རྒྱ་མི་རིགས་བཟོ་ཐབས་ཀྱི་གནད་དོན་དང་འབྲེལ་བྱས་ཅིག། Sanction ད་དབྱིན་སྐད་དུ་འདི་བྱེད་པའི་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་ད་རེས་ལྷག་པར་དུ་འདི་ལོ་ད་ལྟ་ད་བོད་ནང་ལོགས་ལ་རྫས་རིགས་དང་འབྲེལ་བའི་ཀྱི་གནད་དོན་འདིའི་ཐོག་ལ་ཡང Antony Blinken གྱིས་ཤུགས་ཆེན་པོ་ཞིག་གསུངས་ཡོང་དུས་རང་བཞིན་གྱིས་ཨ་མི་རི་ཀའི་ཀྱི་གཞུང་འཛིན་སུ་སླེབས་པ་ཡིན་ནའི་བོད་པའི་ཀྱི་གནད་དོན་ཐོག་ལ་ཅིག་བསམ་བློ་བཏང་སྟངས་རེད་ཅིག་ལྟ་ཕྱོགས་འཛིན་སྟངས་རེད་ལྷག་པར་དུ་རྒྱབ་སྐྱོར་གྱི་གནང་ཕྱོགས་འདི་ཧ་ལམ་གཅིག་མཚུངས་ཡིན་པ་ཅིག་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ཨ། ལགས་རེད་ད་ང་ཚོ་དུས་ཚོད་ཞེ་དྲགས་མི་འདུག་འདི་ནང་ལ་ཡར་མགྱོགས་མགྱོགས་ཅིག་ཞུ་གི་ཡིན་ད་དཔེར་ན་ད་ལྟ་ང་ཚོ་ད་ལྟ་གནས་ཚུལ་དེ་གྲས་དེ་ལ་ཡར་དཔྱད་ཞིབ་བྱེད་དུས་ཙམ་པ་ཕྱི་ཟླ་དང་པོའི་ནང་ལོགས་ལ་ཡར་སྔོན་འགྲོའི་གི་གྲོས་འཆར་ཞིག་ཕུལ་ཡོད་རེད་པ་ད་ལྟ་འདི་ནང་ལོགས་ཀྱི་མཐའ་མ་མཐའ་མ་དེ་ལ་ཡར་དཔེར་ན་བོད་ཀྱི་འགྲེལ་བཤད་དེ་ནང་ལོགས་ལ་སྔོན་མ་ག་རེ་གསུངས་ཤག་ཟེར་ན་བོད་ཀྱི་གོ་བ་བོད་ཀྱི་གོ་བ་ཞེས་གསུངས་མི་འདུག

མདོར་བསྡུས་པ་ཡིན་ན་ཆིང་ཧའེ Province དང་ཆིང་ཧའེ་ཞིང་ཆེན་དེ་ག་ནང་བཞིན་རྒྱ་ནག་གཞུང་གིས་ཆེད་བསྐོས་བྱས་པ་སོགས་དག་དང་ཟི་ཁྲོན་ཞིང་ཆེན་དེ་ག་ནང་བཞིན་ཡུན་ནན་ཞིང་ཆེན་དེ་གྲས་དེ་ནང་ལོགས་ནས་ས་ཆ་དམིགས་འཛུགས་བྱས་བཞག་ད་དེ་མ་བྱས་པ་ཡིན་ན་ཡང་དཀའ་ངལ་ཅིག་ཡོང་ཆོག་གི་རེད་གང་ཡིན་ཟེར་ན། ཆིང་ཆིང་ཧའེ་ཟི་ཁྲོན་ཀན་སུའུ་ཡུན་ནན་བྱས་བྱས་སྔ་མོ་དེ་ནང་དེ་གསུངས་འདུག་ག་གསལ་ཁ་བཏོད་མི་འདུག། ད་ལྟ་འདིའི་ནང་ལོགས་ལ་ཡང། ཁྲིམས་ཡིག་བསྐྱར་བཅོས་འདི་ནང་ལོགས་ལ་ཡང་འདི་གསལ་ཁ་བཏོད་གནང་ཤག་གསལ་ཁ་བཏོད་པ་འདི་ག་རེ་བྱེད་དགོས་རེད་ཟེར་དུས་ཙམ་པ་བོད་པའི་ས་ཆ་སྔ་མོའི་བོད་པའི་ས་ཆ་དང་རྒྱ་མིའི་ས་ཆ་གཉིས་ལ་ཡང་དབྱེ་བ་ཕྱེས་པ་ཅིག་གསལ་པོ་ཞེ་པོ་ཅིག་བཟོས་ཤག་ཅེས་འདི་དྲན་གྱི་འདུག་ད་ང་ཚོ་དེ་རིང་དུས་ཚོད་རྐྱེན་པས་ལས་རིམ་དེ་མཚམས་འཇོག་ཞུ་གི་ཡིན་དེ་རིང་གི་ལས་རིམ་འདིའི་ནང་ལ་ཡང་མཉམ་ཞུགས་བྱེད་མཁན་གཅིག་བཀའ་དྲིན་ཆེ་ཞུ་རྒྱུ་ཡིན།